ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་གཉིས་པའི་ཚེས་བདུན་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་སྤྱི་ཟླ་དང་པོའི་ཚེས་བཅུ་བདུན་རེས་གཟའ་ལྷག་པའི་ལས་རིམ་དེ་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང། གསར་འགྱུར་དང་ལེ་ཚན་ཁག་སྙན་སྒྲོན་ཞུ་མཁན་གཡུ་སྒྲོན་ལགས་དང་མཁའ་འགྲོ་དབྱངས་འཛོམས་གཉིས་ནས་ཐོག་མར་གསན་མཁན་རྣམ་པ་ལྷན་རྒྱས་ལ་འཚམས་འདྲི་ཞུས་པ་དང་ཆབས་ཅིག་དེ་རིང་གི་ལས་རིམ་ཁག་རིམ་པས་འགོ་འཛུགས་ཞུ་གི་ཡིན།
ཐེངས་འདིའི་ལས་རིམ་ཁག་གི་ཐོག་མར་ཡུ་རོབ་བོད་ཀྱི་གཞོན་ནུ་མཐུན་ཚོགས་ཀྱིས་རྒྱ་ནག་སྲིད་བློན་ལི་ཆང་འཚམས་འདྲི་བྱེད་ཡུལ་སུད་སི་རྒྱལ་ས་བན་དུ་འདུ་འཛོམས་ཀྱིས་ངོ་རྒོལ་ལས་འགུལ་སྤེལ་ཡོད་པ་མ་ཟད།

ཐའེ་ཝན་མི་དམངས་ཀྱིས་དམངས་གཙོར་རྒྱབ་སྐྱོར་བྱ་རྒྱུའི་ཆོད་སེམས་བརྟན་པོ་ཡོད་འདུག་པའི་སྐོར། ཐའེ་ཝན་བོད་ཀྱི་སྐུ་ཚབ་དོན་གཅོད་འབའ་བ་སྐལ་བཟང་རྒྱལ་མཚན་ལགས་ཀྱིས་གསུངས་ཡོད་པའི་སྐོར་ཞིག་དང།
ཧི་མཱ་ལ་ཡའི་མི་རིགས་དང་རིག་གཞུང་ཞེས་པའི་ལེ་ཚན་ནང་བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཉེ་ཆར་འབྲུག་ཡུལ་ནང་རྒྱལ་ཡོངས་འོས་བསྡུའི་ནང་རྒྱལ་ཁ་ཐོབ་པ། སྲིད་བློན་གསར་བ་ཚེ་རིང་སྟོབས་རྒྱས་ལགས་སུ་འཚམས་འདྲིའི་གསུང་འཕྲིན་ཞིག་སྩལ་གནང་མཛད་ཡོད་པ་སོགས་དང་འབྲེལ་ནས་འབྲུག་ཡུལ་གྱི་རྒྱལ་ཡོངས་འོས་བསྡུ་ཆེན་མོའི་སྐོར་སྙན་སྒྲོན་ཞུ་རྒྱུ་དང།
ཡང་དམིགས་བསལ་བཅར་འདྲིའི་ལེ་ཚན་ནང་ལོ་འདིའི་ནང་ཨ་མི་རི་ཀའི་མི་སེར་ཞུ་རྒྱུར་རྒྱུན་གཏན་ལས་དུས་ཚོད་འགོར་གཞི་ཐུང་བ་ཡོད་པའི་ཁེ་ཕན་ཡོད་པ་དང་དེའི་ཆ་རྐྱེན་ག་རེ་དགོས་ཡོད་མེད་སོགས་ཀྱི་ཐད་ཨ་རིའི་མེ་ནེ་སོ་ཏའི་མངའ་སྡེའི་ནང་བཅའ་བཞུགས་ཁྲིམས་རྩོད་པ་ངག་དབང་སྒྲོལ་དཀར་ལགས་སུ་བཀའ་འདྲི་ཞུས་པ་ཞིག་བཅས་ལས་རིམ་ཁག་གི་རྗེས་སུ་གསན་གནང་གི་རེད། ཐོག་མར་དེ་རིང་གསར་འགྱུར་ཁག་མཁའ་འགྲོ་གཡང་འཛོམས་ལགས་དང་གཡུ་སྒྲོན་གཉིས་ནས་སྙན་སྒྲོན་ཞུ་རྒྱུ་ཡིན། རྒྱ་ནག་གི་སྲིད་བློན་ལི་ཆང་སུད་སི་ཡི་རྒྱལ་ས་བན་དུ་འཚམས་འདྲིར་འབྱོར་སར་བོད་མི་ཚོས་ངོ་རྒོལ་ལས་འགུལ་སྤེལ་བ་དང་སུད་སི་གཞུང་ལ་རྒྱ་ནག་དང་ཚོང་འབྲེལ་བྱེད་པའི་སྐབས་འགྲོ་བ་མིའི་ཐོབ་ཐང་ལག་བསྟར་གནང་དགོས་པའི་འབོད་སྐུལ་ཞུས་འདུག་དེ་ཡང་ཡོ་རོབ་ནང་གི་བོད་ཀྱི་གཞོན་ནུ་མཐུན་ཚོགས་ཏེ Tibetan Youth Association ཞེས་པས་རྒྱ་ནག་སྲིད་བློན་ལི་ཆང་འཚམས་འདྲི་བྱེད་ཡུལ་སུད་སི་རྒྱལ་ས་བན་དུ་འདུ་འཛོམས་ཀྱིས་ངོ་རྒོལ་ལས་འགུལ་སྤེལ་ཡོད་པའི་སྐོར་ཚོགས་པའི་འབྲེལ་ཡོད་མི་སྣ་གཉིས་ཀྱིས་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་ཡོད་པ་རེད།

དེར་བརྟེན་སུད་སི་གཞུང་ལ། བོད་ནང་འགྲོ་བ་མིའི་ཐོབ་ཐང་རྩོད་པའི་ཡུ་གུར་བ་དང། དེ་བཞིན་རྒྱ་ནག་གཞུང་དང་རང་དབང་གི་ཚོང་འབྲེལ་གྲོས་མཐུན་ནང་ཚུད་པའི་དྲག་གནོན་མྱོང་བཞིན་པའི་མི་མང་དང་ཚོགས་པ་ཁག་གི་ཆེད་དུ་སུད་སི་གཞུང་གིས་རྒྱ་ནག་དང་གྲོས་མཐུན་མ་བཞག་རོགས་ཞེས་འབོད་སྐུལ་ཞུས་ཡོད་ལ། ཁ་བཤད་ལག་ལེན་མེད་པའི་ཕྱག་ལས་མ་གནང་རོགས་ཞེས་འབོད་སྐུལ་ཞུ་རྒྱུ་དང་ཆབས་ཅིག་རྒྱ་ནག་གི་སྐུ་ཚབ་སུད་སི་ནང་འཚམས་འདྲིར་ཡོང་རྒྱུར་ང་ཚོར་འདོད་པ་མེད་ཅེས་འབོད་སྐུལ་ཞུས་འདུག། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཐའེ་ཝན་གྱི་བདམས་ཐོན་སྲིད་འཛིན་མཆོག་ལ་འཚམས་འདྲི་མཛད་དེ་གསུང་འཕྲིན་ནང་ཐའེ་ཝན་ནང་མང་གཙོ་ལག་བསྟར་བྱེད་པ་དེ་གལ་ཆེན་པོ་ཡིན་པ་ངོས་འཛིན་མཛད་པར་ཐའེ་ཝན་གྱི་འཁྱོལ་ལ་ཉེ་བའི་ལས་ཐོག་སྲིད་འཛིན་ལྕམ་ཚའེ་དབྱིན་ཝེན་གྱིས ྋགོང་ས་མཆོག་གི་འཚམས་འདྲི་དང་བློ་སྤོབས་སྤྲོད་གཞིའི་གསུང་འཕྲིན་ལ་བཀའ་དྲིན་ཆེ་ཞེས་ཞུས་གནང་འདུག། དེ་ཡང་སྤྱི་ཟླ་དང་པོའི་ཚེས་བཅུ་གསུམ་ཉིན་ཐའེ་ཝན་རྒྱལ་ཡོངས་འོས་བསྡུ་ཆེན་མོའི་ཁྲོད་ཐའེ་ཝན་མང་གཙོ་ཡར་ཐོན་ཚོགས་པའི་སྲིད་འཛིན་འོས་མི་ལའེ་ཆིང་ཏའེ་ལ་རྒྱལ་ཁ་ཐོབ་པར་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་གསུང་འཕྲིན་ཞིག་སྩལ་གནང་མཛད་དེ་ཐའེ་ཝན་ནང་མང་གཙོའི་ལམ་ལུགས་ལག་བསྟར་བྱེད་སྟངས་དེ་ལ་མཚོན་ན་ང་ཚོ་རང་དབང་དང་ཆེ་མཐོང་ལྡན་པའི་འཚོ་བར་རོལ་འདོད་པ་ཚང་མར་སེམས་ཤུགས་སྤེལ་བའི་འབྱུང་ཁུངས་ཤིག་ཆགས་ཡོད་ལ ྋགོང་ས་མཆོག་ཐའེ་ཝན་ལ་ཆིབས་བསྒྱུར་གནང་སྐབས་ཐའེ་ཝན་གྱི་མི་མང་ཚོས་སྣེ་ལེན་གཟབ་རྒྱས་གནང་བ་ད་ལྟའང་ཐུགས་ལ་གསལ་པོ་དྲན་ཞིང་སྐབས་དེར་མང་གཙོའི་ལམ་ལུགས་ཀྱི་རྩ་བ་བརྟན་པོ་ཚུགས་ཡོད་པ་གཟིགས་ཡོད་པ་བཀའ་གནང་ཞིང་ཐའེ་ཝན་མི་མང་གིས་དར་ཞིང་རྒྱས་པའི་མང་གཙོའི་ལམ་ལུགས་བརྟན་པ་ཞིག་དར་སྤེལ་བཏང་ཡོད་པ་དང་དཔལ་འབྱོར་དང་ཤེས་ཡོན་གྱི་ཐད་ནས་ཀྱང་གྲུབ་འབྲས་ཆེན་པོ་སོན་ཡོད་པའི་ཁར། ད་དུང་སྲོལ་རྒྱུན་གྱི་རིག་གཞུང་ཕུན་སུམ་ཚོགས་པ་འདི་རྒྱུན་འཛིན་བྱས་ཡོད་པ་བཀའ་གནང་ཡོད་པ་རེད། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་གང་ཉིད་ནང་པའི་དགེ་སློང་ཞིག་ཡིན་པའི་ཆ་ནས་ཐའེ་ཝན་གྱི་ནང་པ་ཚོས་སངས་རྒྱས་ཀྱི་ཆོས་ལ་དད་པ་ཆེན་པོ་བྱེད་བཞིན་པ་དེར་ཡིད་སྨོན་སྐྱེས་ཀྱི་ཡོད་ལ་ཁོང་ཚོའི་རེ་འདུན་བཞིན་སྐབས་སྐབས་སུ་ཆོས་འབྲེལ་དང་ལམ་སྟོན་ཞུ་རྒྱུའི་འབད་རྩོལ་ཀྱང་བྱེད་ཀྱི་ཡོད་ཅེས་དང་ཡང་གོང་ས་མཆོག་གིས་ཐའེ་ཝན་དང་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་དབར་གྱི་འབྲེལ་བ་བཟང་པོ་ནི་ཆེས་གལ་འགངས་ཆེ་ཤོས་ཤིག་ཡིན་ལ་ས་གནས་དང་རྒྱལ་ཁབ་རྒྱལ་སྤྱིའི་རིམ་པ་བཅས་གང་ཡིན་རུང་དཀའ་རྙོག་གི་གནད་དོན་རྣམས་སེལ་བའི་ཐབས་ལམ་ཡག་ཤོས་ནི་གྲོས་མོལ་ལ་ཞུགས་རྒྱུ་དེ་ཡིན་པར་ཡིད་ཆེས་བརྟན་པོ་བྱེད་བཞིན་ཡོད་ཅེས་བཀའ་བསྩལ་གནང་འདུག། རྣམ་པ་ཚོས་གསན་བཞིན་པ་དེ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ལས་རིམ་ཁག་རེད་ཐེངས་འདིའི་གསར་འགྱུར་དཔྱད་གཏམ་ལས་ཚན་ནང། རྒྱ་ནག་གི་ཕྱི་འབྲེལ་བློན་ཆེན་ཝང་དབྱི་ཡིས་ཐེ་ཝན་གྱི་འོས་བསྡུའི་མཇུག་འབྲས་དེས་གཞི་རྩའི་རྒྱ་ནག་གཅིག་གི་རྩ་དོན་དེ་འགྱུར་བ་གང་ཡང་འགྲོ་རྒྱུ་མ་རེད་ཟེར་བཤད་ཡོད་པ་དང། རྒྱ་ནག་གཞུང་གིས་ཐེ་ཝན་ཐོག་ལ་འཇིགས་སྐུལ་དང་ཉེན་བརྡ་ཇི་ཙམ་བཏང་ཡང་ཐེ་ཝན་མི་དམངས་ཀྱིས་དམངས་གཙོར་རྒྱབ་སྐྱོར་བྱ་རྒྱུའི་ཆོད་སེམས་བརྟན་པོ་ཡོད་པའི་སྐོར་ཐེ་ཝན་བོད་སྐུ་ཚབ་དོན་གཅོད་འབའ་པ་སྐལ་བཟང་རྒྱལ་མཚན་ལགས་སུ་ཚེ་དབང་དངོས་གྲུབ་ལགས་ཀྱིས་བཀའ་འདྲི་ཞུས་ཏེ་གནས་ཚུལ་ཕྱོགས་བསྒྲིགས་ཞུས་པ་ཞིག་སྙན་སྒྲོན་ཞུ་གི་ཡིན། ཟླ་བ་འདིའི་ཚེས་བཅུ་གསུམ་སྟེ་རེས་གཟའ་སྤེན་པའི་ཉིན་ཐའེ་ཝན་གྱི་རྒྱལ་ཡོངས་སྲིད་འཛིན་གྱི་འོས་བསྡུའི་ཐོག་དམངས་གཙོ་ཡར་ཐོན་ཚོགས་པའི་སྲིད་འཛིན་གྱི་འོས་མི་ལའེ་ཆིང་ཏའེ་ལ་འོས་བསྡུའི་རྒྱལ་ཁ་ཐོབ་ནས་རྒྱལ་སྤྱིའི་ནང་ནས་འདེམས་ཐོན་སྲིད་འཛིན་མཆོག་ལ་འཚམས་འདྲི་ཞུ་བཞིན་པའི་སྐབས་འདིར་ཁ་ས་རྒྱ་ནག་གི་ཕྱི་སྲིད་བློན་ཆེན་ཝང་དབྱི་ཡིས་ཐའེ་ཝན་གྱི་འོས་བསྡུའི་མཇུག་འབྲས་དེས་གཞི་རྩའི་རྒྱ་ནག་གཅིག་ཞེས་པའི་ངོ་ཐོག་བདེན་པ་དེར་འགྱུར་བ་གང་ཡང་འགྲོ་གི་མ་རེད་ཅེས་བཤད། གསར་འགྱུར་དཔྱད་ཞིབ་པ་ཁག་ཅིག་གིས་འདེམས་ཐོན་སྲིད་འཛིན་ལའེ་ཆིང་ཏའེ་མཆོག་གིས་སྤྱི་ཟླ་ལྔ་པའི་ཚེས་ཉི་ཤུ་ཉིན་དངོས་སུ་མཛད་ཁུར་མ་བཞེས་བར་ཟླ་བ་བཞི་དེའི་རིང་རྒྱ་ནག་གིས་མཛད་ཁ་བཟོ་སྲིད་པ་གསུངས་བཞག་འོན་ཀྱང་ཐའེ་ཝན་བོད་ཀྱི་སྐུ་ཚབ་དོན་གཅོད་འབའ་པ་སྐལ་བཟང་རྒྱལ་མཚན་ལགས་ཀྱིས་རྒྱ་ནག་གིས་ཐའེ་ཝན་གྱི་ཕྱོགས་འགལ་ཚོགས་པར་འོས་བསྡུའི་རྒྱལ་ཁ་ཐོབ་ཐབས་སུ་ཐབས་ཤེས་སྣ་ཚོགས་བྱས་ཀྱང་ཐའེ་ཝན་མི་མང་གིས་འཇིགས་ཞུམ་མེད་པར་དམངས་གཙོ་ཚོགས་པར་རྒྱབ་སྐྱོར་ཞུས་ཡོད་སྟབས།

འོ་ལགས་ཐའེ་ཝན་མི་མང། ཞུམ་པ་མེད་པའི་ཐོག་ལ་ནི་སོ་སོ་གི་འདོད་པ་ཡོད་པའི་གཞུང་དེ་འདེམས་ཐོན་བྱེད་པ་ཡིན་ཙང། འཛམ་བུ་གླིང་ལ་བསྟན་པ་ཡིན་ན་ཁོ་ཚོ་གཅིག་ཁ་སྐྱེངས་དགོས་ཡག་དང་ངོ་ཚ་དགོས་ཡག་ཤུགས་ཆེན་པོ་གཅིག་ཆགས་ཡོད་རེད་བ། ཨ་ནི། ད་ག་རེ་བྱེད་གི་རེད་ཁོ་རང་ཚོ་གིས་སུ་ལ་ལན་རྒྱབ་པ་རེད་ཟེར་ན་ཁོ་རང་ཚོ་གིས་རྒྱལ་ནང་རྒྱལ་ཁབ་ནང་གི་མི་རིགས་རིང་ལུགས་ཀྱི་ལྟ་བ་སྤེལ་ཏེ་བྱས་ཏེ་རྒྱ་ནག་ལ་སྤེལ་ཏེ་འུར་སྒྲོག་རྒྱབ་བསྡད་མཁན་དེ་ཚོའི་མི་དེ་ལ་ལན་གཅིག་སྤྲད་དགོས་རེད་ཐའེ་ཝན་ནང་ལ་ཡིན་པ་ཡིན་ན་ཡང་ཁོ་རང་ཚོ་གིས་རྒྱབ་སྐྱོར་བྱས་བསྡད་མཁན་དེ་ཚོ་ལ་ལན་གཅིག་སྤྲད་དགོས་པ་ཡིན་དུས།

གཞུང་གསར་པ་གི་སླད་ཕྱིན་དུ་ཡིན་ན་འདྲ་དེ་བས་ན་གཞི་རྩའི་ཚོགས་པ་དེ་ཚོ་ཐེ་ཝན་རང་བཙན་རང་གི་ཕྱོགས་ལ་འདུག་མཁན་དེ་རེད་ཀྱང་ཡིན་ནའི་ཡང་དངོས་སུ་གི་སྲིད་ཇུས་ལག་བསྟར་བྱེད་དགོས་པའི་སྐབས་སུ་ལ་དེ་ཇི་ཙམ་གྱི་ཞི་འཇམ་དང་རྒྱ་ནག་མཉམ་དུ་ལ་ཞེ་པོ་གཅིག་གདོང་ཐུག་དང་འཁྲུག་པོ་མ་ཡོང་བ་ཡ་གི་སྲིད་ཇུས་དེ་ལག་བསྟར་བྱེད་ཡ་ཡིན་པ་ནི་སྲིད་པོ་ཆགས་འདི་ཡོད་པ་རྒྱ་ནག་གིས་གསར་པ་སྲིད་འཛིན་སླེབས་མཁན་ཚོ་ལ་གནོན་ཤུགས་ཆེན་པོ་གཅིག་སྤྲད་ཡ་ཡིན་པ་དེ་འདྲ་གྱི་ངོ་བོ་གཅིག་ཐོག་ལ་བྱེད་བསྡད་པ་ཡིན་ཙང་ཐེ་ཝན་ནང་ཁུལ། ལ་ཞེ་པོ་ཞེ་པོ་གཅིག་དེ་ཡི་སྐབས་སུ་ལ་དེ་བཞིན་ནང་དུ་ཟིང་སློང་ཡང་དེ་གནས་སྟངས་དེ་གས་ཆགས་ཀྱི་ཡོད་མ་རེད་ལའོ། ཡང་ཐའེ་ཝན་གྱི་རྒྱལ་ཡོངས་སྲིད་འཛིན་གྱི་འོས་བསྡུ་གྲུབ་ནས་ཉི་མ་གཉིས་ཀྱི་རྗེས་སུ། རེས་གཟའ་ཟླ་བའི་ཉིན་ཞི་བདེ་རྒྱ་མཚོའི་ནང་དུ་ཡོད་པའི་མཚོ་གླིང་རྒྱལ་ཁབ། ནེ་རུ་ཡིས་ཐའེ་ཝན་དང་གཞུང་འབྲེལ་འབྲེལ་བ་བཅད་ནས་རྒྱ་ནག་དང་འབྲེལ་བ་གསར་འཛུགས་བྱ་རྒྱུའི་གསལ་བསྒྲགས་བྱས་ཡོད་པར་བརྟེན། ད་ཆ་རྒྱལ་སྤྱིའི་ནང་ཐའེ་ཝན་རྒྱལ་ཁབ་ཞིག་ལ་ངོས་འཛིན་བྱེད་མཁན་རྒྱལ་ཁབ་བཅུ་གཉིས་མ་གཏོགས་ལྷག་མེད་པ་རེད། ཨ་མི་རི་ཀའི་ཝིར་ཇི་ནི་ཡ་མངའ་སྡེའི་ནང་ལ་རྟེན་གཞི་བྱས་པའི་ཐའེ་ཝན་ནང་དུ་ཡོད་པའི་ཨ་མི་རི་ཀའི་ལྟེ་གནས་ཁང་གི་འགན་འཛིན་ལུ་རཱ་རོ་སན་བྷར་གྷར་ལགས་ཀྱིས། ནེ་རུ་རྒྱལ་ཁབ་ཀྱིས་ཐའེ་ཝན་དང་འབྲེལ་བ་བཅད་པ་དེ་ནི་གོད་ཆག་ཅན་ཞིག་ཡིན་པ་དང། རྒྱ་ནག་གིས་ཁས་ལེན་བྱས་པ་རྣམས་ཡང་སེ་དངོས་སུ་ལག་ལེན་ཆ་ཚང་བགྱིད་ཀྱི་མེད་པ་རེད། ཨ་མི་རི་ཀས་རྒྱལ་ཁབ་ཚང་མར་ཐའེ་ཝན་དང་འབྲེལ་བ་ཤུགས་ཆེ་ཙམ་བྱ་དགོས་པའི་བློ་སྟོབས་སྤེལ་གྱི་ཡོད་ཅེས་གསུངས་བཞག། ཐའེ་ཝན་བོད་ཀྱི་སྐུ་ཚབ་དོན་གཅོད་མཆོག་གིས་ནེ་རུ་རྒྱལ་ཁབ་ཀྱིས་ཐའེ་ཝན་དང་འབྲེལ་བ་བཅད་པ་དེས་ཐའེ་ཝན་ལ་དཔལ་འབྱོར་དང་ཆབ་སྲིད་ཀྱི་ཐོག་ནས་གྱོང་གུན་ག་འདྲ་འཕོག་གི་ཡོད་མེད་དང། ཐའེ་ཝན་མི་མང་དང་ཆབ་སྲིད་པས་འདིའི་ཐད་ཚོར་སྣང་ལན་ཆ་ག་འདྲ་ཡོད་མེད་འགྲེལ་བརྗོད་འདི་ལྟར་གནང་གི་འདུག། ད་ནའོ་རུ་ད་ལྟ་དེ་གླིང་ཕྲན་དེ་ཚོ་ཡིན་པ་ཡིན་ན་ཐའེ་ཝན་མཉམ་དུ་ལ་ཕལ་ཆེར་ཉིས་སྟོང་བཞི་ལྔ་ལོ་ལ་དེ་ཕྱི་སྲིད་ཀྱི་འབྲེལ་བ་དེ་བཙུགས་པ་དེ་བར་ལ་ད་ལོ། པོ་ཆོས་འབྱུང་དེ་ཚོ་ཤ་ཚ། སོ་སོ་ཁེ་ཕན་དཔལ་འབྱོར་གྱི་སྐྱེས་གཟུགས་ཀྱི་སྤྲོས་པ་ནི་འབྲེལ་བ་བཙུགས་དེ་སྤང་བློ་ཅི་ཆེ་ཡང་བསྐྱར་ཡང་བསྐྱར་དུ་སོ་དང་དེ་རིང་དུ་ཁྱེད་མ་གཉིས་པ་མ་ཆེ་བུ་གནས་སྟངས་གཅིག་ཆགས་བསྡད་བཞག་དེ་ཡང། རྒྱ་ནག་དམར་ཤོག་གཞུང་གིས་ཐའེ་ཝན་གྱི་གཞུང་གསར་པ་དེ་སླེབས་པ་ཡིན་ཙང་དེ་ལ་གཅིག་ཉེས་ཆད་རང་བཞིན་གཅིག་བྱས་ཕྱི་སྲིད་ཀྱི་གྲུབ་འབྲས་ཆེན་པོ་ཐོན་ཡག་འདྲ་པོ་གི་ལག་བསྟར་བྱེད་སྟངས་ཀྱི་མངོན་གསལ་དོད་པོ་གི་ལག་བསྟར་བྱེད་ས་རུ་གྲུབ་འབྲས་ཐོན་ཡག་འདྲ་པོ་གཅིག་གི་ངོ་བོ་འདྲ་པོ་ཡིན་པའི་ཁུལ་རེད་འདུག། ཡིན་ཡང་ཐེ་ཝན་ནང་ལ་ག་རེ་ཆགས་ནོ་ཞུས་པ་ཡིན་ན། ད་ལྟ་ཐེ་ཝན་ནང་ལ་ལུང་པ་ནང་ལ་ད་རྒྱལ་ཁབ་བཅུ་གྲངས་ཅིག་ཡོད་རེད་ཕྱི་སྲིད་ཡོད་པ་དེ་ཚང་མ་ཅིག་དཔལ་འབྱོར་གྱི་སྐྱེས་བུར་བལྟས་ཏེ་མ་གཏོགས་ཅིག་ཕྱི་སྲིད་ཀྱི་འབྲེལ་བ་དེ་ངོ་བོ་ཙམ་ཅིག་མ་གཏོགས་དོན་དམ་པའི་གི་ཁེ་ཕན་དཔེ་བཞག་པ་ཡིན་ན་ཨ་རི་དང་ཡོ་རོབ་ལ་ཨ་ནི་ཉི་ཧོང་དང་ཨོ་སི་ཀྲི་ལི་ཡ་དང་རྒྱལ་ཁབ་སྟོབས་ཆེན་པོ་རྒྱལ་ཁབ་དང་མཉམ་དུ་ཕྱི་སྲིད་ཀྱི་འབྲེལ་བ་ཡོད་མ་རེད་ཀྱང་ཡིན་ན་ཡང་དཔལ་འབྱོར་ཚོང་འབྲེལ་དེ་ག་ནང་བཞིན་དམག་དོན་གྱི་རོགས་རམ་གང་མང་ཅིག་ཚན་དུ་སྤེལ་ཏེ་དེ་ནི་འབྲེལ་བ་ཤུགས་ཆེན་པོ་བྱེད་པ་ཅིག་རེད། དེ་ཡིན་དུས་ཐེ་ཝན་དེ་ད་ལྟ་ཕྱི་སྲིད་ཀྱི་འབྲེལ་བ་རྩ་བ་ཉིད་ནས་མེད་པ་ཆགས་པ་ཡིན་ན། དེ་ཡང་རྒྱ་ནག་ཡང་ཉེན་ཁ་ཞེད་སྣང་བྱེད་ཡག་དང་ཐེ་ཝན་ཡང་ཞེད་སྣང་བྱེད་ཡག་ཅིག་ག་རེ་ཆགས་དགོས་ཟེར་བ་ཡིན་ན་ཀྲུང་ཧྭ་མི་སེར་རྒྱལ་ཁབ་ཀྲུང་ཧྭ་མིན་གོ། དེ་གིས་ཁོ་ཚོ་རྒྱལ་དར་བསྒྲེངས་བསྡད་ཡག་དེ། དེ་གིས་རྒྱལ་དར་དེ་གི་འོག་ལ་ནི་ཕྱི་རྒྱལ་མཉམ་དུ་འབྲེལ་བ་ཡོད་མཁན་དེ་ཆགས་ཀྱི་རེད་གལ་སྲིད་ཅིག་ཀྱང་མེད་པ་ཆགས་པ་ཡིན་ན། ད་ནི་ཐེ་ཝན་དེ་ཁོ་རང་དཔེ་དེ།

ཐའེ་ཝན་གྱི་འདེམས་ཐོན་སྲིད་འཛིན་ལའེ་ཆིང་ཏའེ་མཆོག་ལ་བོད་མི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་འཚམས་འདྲི་གནང་བའི་ལན་དུ། སྲིད་འཛིན་ལས་ཐོག་ཚའེ་དབྱིང་ཝེན་མཆོག་གིས་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་འཚམས་འདྲི་དང་བློ་སྟོབས་འཕེལ་བའི་གསུང་འཕྲིན་ལ་བཀའ་དྲིན་བསམ་ཤེས་ཡོད། གོང་ས་མཆོག་གིས་དམངས་གཙོའི་རིང་ལུགས་ལག་བསྟར་བགྱིས་པ་རྩ་གཞིར་འཛིན་གནང་བ་དང། ཐའེ་ཝན་གྱི་རང་དབང་དང་ཆེས་མཐོང་གོ་ལ་ཡོངས་ལ་ཁྱབ་པ་གལ་འགངས་ཆེན་པོར་བརྩི་འཇོག་གནང་འདུག་ཅེས X ཞེས་པའི་འཕྲིན་ཐུང་དྲ་རྒྱའི་ཐོག་བཀོད་འདུག། ཡང་སིང་ག་པུར་ཡིས་ཀྱང་ཐེ་ཝན་གྱི་འདེམས་ཐོན་སྲིད་འཛིན་མཆོག་ལ་འཚམས་འདྲི་ཞུས་པར་རྒྱ་ནག་གིས་སིང་ག་པུར་ལ་ཁ་རྡུང་བཏང་འདུག་ལ། དེ་བཞིན་ཕི་ལི་པིན་གྱི་སྲིད་འཛིན Ferdinand Marcos མཆོག་གིས་ཐེ་ཝན་གྱི་འདེམས་ཐོན་སྲིད་འཛིན་མཆོག་ལ་འཚམས་འདྲི་ཞུས་པའི་ཐོག་མ་འོངས་ཐེ་ཝན་དང་ལྷན་དུ་མཉམ་ལས་གནང་རྒྱུའི་འདུན་པ་ཡོད་ལུགས་གསུངས་པ་དེར་རྒྱ་ནག་ཁོང་ཁྲོ་ལངས་ནས་པི་ཅིང་དུ་ཡོད་པའི་ཕི་ལི་པིན་གྱི་གཞུང་ཚབ་ཆེན་མོར་འབོད་སྐུལ་བྱས་ནས། འདིའི་ཐད་འགྲེལ་བརྗོད་བྱ་དགོས་པ་བཤད་འདུག་ལས་རིམ་འདི་ཕྱོགས་སྒྲིག་དང་སྙན་སྒྲོན་ཞུ་མཁན་ཚེ་དབང་དངོས་གྲུབ་ཡིན། རྣམ་པ་ཚོས་ང་ཚོའི་ལས་རིམ་ཁག་གསན་པར་ཐུགས་རྗེ་ཆེ། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་ཁག་མུ་མཐུད་ནས་སྙན་སྒྲོན་ཞུ་ཡིན།
ཧྥི་ལི་པིན་སྲིད་འཛིན་གྱིས་ཐེ་ཝན་གྱི་འོས་བསྡུའི་ནང་སྲིད་འཛིན་དུ་འོས་འདེམས་བྱུང་བའི་དམངས་གཙོ་ཡར་ཐོན་ཚོགས་པའི་འགོ་ཁྲིད་ལའེ་ཆིང་ཏའེ་ལ་འཚམས་འདྲི་ཞུས་པར་བརྟེན་ནས་རྒྱ་ནག་གཞུང་གིས་རྒྱ་ནག་ཏུ་ཡོད་པའི་ཧྥི་ལི་པིན་གཞུང་ཚབ་པར་བཀོང་འགུག་བྱས་ཏེ་སྐྱོན་བརྗོད་བྱས་འདུག་དེ་ཡང་ཕྱི་ཟླ་དང་པོའི་ཚེས་བཅུ་དྲུག་རེས་གཟའ་མིག་དམར་ཉིན་རྒྱ་ནག་ཕྱི་སྲིད་ལྷན་ཁང་གིས་རྒྱ་ནག་ཏུ་ཡོད་པའི་ཧྥི་ལི་པིན་གཞུང་ཚབ་པར་འབོད་སྐུལ་བྱས་ཏེ། ཧྥི་ལི་པིན་སྲིད་འཛིན་ཧྥ་ཏི་ནན་ཏི་མཱར་ཀོ་སི་ཇུ་ནེ་ཡིས་ཐེ་ཝན་གྱི་འོས་བསྡུའི་རྒྱལ་ཁ་ཐོབ་མཁན་སྲིད་འཛིན་ལའེ་ཆིང་ཏཱ་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུས་པ་དེར་སྐྱོན་བརྗོད་བྱས་ཡོད་པ་ལྟར། རྒྱ་ནག་ཕྱི་སྲིད་ལྷན་ཁང་མགྲིན་ཚབ་པ་མའོ་ཉིང་གིས་ཧྥི་ལི་པིན་སྲིད་འཛིན་མཱར་ཀོ་སི་ཡིས་འཚམས་འདྲི་ཞུས་པའི་གནད་དོན་དེ་ནི་ཧྥི་ལི་པིན་གཞུང་གིས་རྒྱ་ནག་གཞུང་ལ་ཁས་ལེན་བྱས་པའི་ཆབ་སྲིད་འབྲུ་དོན་དང་ཚབས་ཆེའི་འགལ་འཛོལ་བྱས་པ་ཞིག་ཡིན་པ་དང། རྒྱ་ནག་རྒྱལ་ནང་གི་གནད་དོན་ལ་ཐེ་བྱུས་ཚབས་ཆེ་བྱས་པ་ཞིག་ཡིན་ཞིང། དེར་བརྟེན་ཧྥི་ལི་པིན་གཞུང་གིས་ཐེ་ཝན་གྱི་གནད་དོན་ཐོག་ལ་ཐེ་བྱུས་བྱས་ཏེ་མེ་ལ་རྩེད་མོ་རྩེ་རྒྱུ་མེད་པའི་ནན་བརྗོད་བྱེད་ཀྱི་ཡོད་ལ་འཕྲལ་དུ་ནོར་འཁྲུལ་གྱི་སྐད་ཆ་ཤོད་རྒྱུ་མཚམས་འཇོག་བྱ་དགོས་པ་དང་ཐེ་ཝན་དང་འབྲེལ་བ་ཡོད་པའི་གནད་དོན་ཐོག་གི་བྱ་བ་རྣམས་མཚམས་འཇོག་བྱ་དགོས་པ་དང་ཐེ་ཝན་རང་བཙན་དང་ཁ་བྲལ་གྱི་བྱ་བ་སྤེལ་རྒྱུ་ནོར་འཁྲུལ་གྱི་གོ་བརྡ་སྤྲོད་རྒྱུ་མཚམས་འཇོག་བྱ་དགོས་པའི་སྐོར་བཤད་འདུག་ཐེ་ཝན་གྱི་འོས་འདེམས་བྱུང་བའི་སྲིད་འཛིན་གསར་པ་སྐུ་ཞབས་ལའེ་ཆིང་ཏའེ་མཆོག་གིས། སྤྱིར་ཐེ་ཝན་གྱི་ཁེ་ཕན་ཆེད་དུ་ཙམ་མ་ཡིན་པར་རྒྱ་ནག་དང་ཨ་མི་རི་ཀ་དང་དེ་མིན་གྱི་ཐེ་ཝན་གྱི་མི་འབོར་ས་ཡ་ཉི་ཤུ་རྩ་གསུམ་ཐོག་ལ་དོ་སྣང་ཡོད་མཁན་ཚོར་འབྲེལ་ལམ་གནང་རྒྱུའི་ཁས་ལེན་གནང་ཡོད་པ་དང། དེ་ནི་ཐེ་ཝན་ནང་བཟོ་སྐྲུན་བྱས་པའི་དེང་རབས་ཀྱི་འཕྲུལ་རིགས་ལ་མཁོ་བའི་འཕྲུལ་ཆས་ཀྱི་མ་ལག Chip སོགས་སྔོན་ཐོན་གྱི་འཕྲུལ་ཆས་རྣམས་ཚོང་འབྲེལ་བྱེད་དགོས་ཀྱི་ཡོད་པ་རེད། སྐུ་ཞབས་ལའེ་ཆིང་ཏཱ་ནི་ཕྱི་ཟླ་དང་པོའི་ཚེས་བཅུ་གསུམ་རེས་གཟའ་སྤེན་པའི་ཉིན་ཐའེ་ཝན་གྱི་འོས་བསྡུ་ཆེན་མོའི་ནང་སྲིད་འཛིན་རྒྱལ་ཁ་ཐོབ་པ་ལྟར། ཁོང་གིས། ད་ལྟའི་སྲིད་འཛིན་ལྕམ་ཚའེ་ཡིན་ཝིན་མཆོག་གིས་ཐའེ་ཝན་གྱི་དམག་དོན་འཕེལ་རྒྱས་བཏང་གནང་བ་དང་ཨ་མི་རི་ཀ་དང་དེ་མིན་གྱི་ཐའེ་ཝན་གྱི་ཐོག་ལ་གདུང་སེམས་མཉམ་བསྐྱེད་བྱེད་མཁན་གྱི་རྒྱལ་ཁབ་ཚོ་དང་འབྲེལ་བ་གཏིང་ཟབ་ཏུ་བཏང་བ་ལྟར་ལྕམ་ཚའེ་ཡིན་ཝིན་མཆོག་གི་སྲིད་བྱུས་ཐོག་ལ་མུ་མཐུད་རྒྱུན་འཁྱོངས་བྱ་རྒྱུའི་ཁས་ལེན་གནང་གི་ཡོད་པ་རེད།
ཞི་བདེ་རྒྱ་མཚོའི་མངའ་ཁུལ་གྱི་རྒྱལ་ཁབ་ཆུང་ཆུང་ནོ་རུ་ཡིས་ཐའེ་ཝན་དང་ཕྱི་འབྲེལ་འབྲེལ་ལམ་མཚམས་འཇོག་བྱས་ཏེ་དེའི་ཚབ་ཏུ་རྒྱ་ནག་དང་འབྲེལ་ལམ་འཛུགས་རྒྱུའི་ཐག་གཅོད་དེ་ནི་གོད་ཆག་ཅན་ཞིག་ཡིན་པ་དང་རྒྱ་ནག་གིས་ཁས་ལེན་བྱས་པ་རྣམས་དངོས་སུ་ལག་ལེན་ཆ་ཚང་བྱེད་ཀྱི་མེད་པ་རེད་ཅེས་ཨ་མི་རི་ཀའི་ཐའེ་ཝན་དང་ལྷན་གཞུང་འབྲེལ་མ་ཡིན་པའི་ཐོག་ནས་འབྲེལ་ལམ་གནང་མཁན་ཞིག་གིས་གསུངས་འདུག་དེ་ཡང་དེ་རིང་ཕྱི་ཚེས་བཅུ་དྲུག་ཉིན་ཐའེ་པེ་ནས་གནས་ཚུལ་སྤེལ་བའི་ནང་ཞི་བདེ་རྒྱ་མཚོའི་ནང་ཡོད་པའི་མཚོ་གླིང་རྒྱལ་ཁབ་ཆུང་ངུ་དེའི་ནང་རྒྱ་ནག་དང་ཨ་རིས་ཤུགས་རྐྱེན་སྤྲོད་ཐབས་ཀྱི་འགྲན་བསྡུར་བྱ་ཡུལ་ལྟ་བུ་ཞིག་ཡིན་པ་དང། དེ་བཞིན་རྒྱ་ནག་གིས་རྒྱལ་ཁབ་དེ་དང་ཐའེ་ཝན་དབར་མཐུན་ཕྱོགས་རྒྱལ་ཁབ་ཀྱི་གཞུང་འབྲེལ་གྱི་སྐུ་ཚབ་དོན་གཅོད་གཏོང་རེས་ཡོད་པ་དེ་མེད་པ་བཟོ་ཐབས་སུ་དམིགས་ཡུལ་བཟུང་བཞིན་ཡོད་པ་རེད། ཐའེ་ཝན་གྱི་རྒྱལ་ཡོངས་སྲིད་འཛིན་གྱི་འོས་བསྡུ་གྲུབ་ནས་ཉིན་གཉིས་ཀྱི་རྗེས་སུ་རེས་གཟའ་ཟླ་བའི་ཉིན་མཚོ་གླིང་གི་རྒྱལ་ཁབ་ནོ་རུ་ཡིས་ཐའེ་ཝན་དང་འབྲེལ་ལམ་བཅད་ནས་དེའི་ཚབ་ཏུ་རྒྱ་ནག་དང་གཞུང་འབྲེལ་འབྲེལ་བ་གསར་འཛུགས་བྱ་རྒྱུའི་གསལ་བསྒྲགས་བྱས་ཡོད་པར་བརྟེན་ད་ཆ་རྒྱལ་སྤྱིའི་ནང་ཐའེ་ཝན་རྒྱལ་ཁབ་ཞིག་ལ་ངོས་འཛིན་བྱེད་མཁན་རྒྱལ་ཁབ་བཅུ་གཉིས་མ་གཏོགས་ལྷག་མེད་པ་རེད། ཨ་རིའི་བྷོར་ཇི་ནའི་མངའ་སྡེའི་ནང་རྟེན་གཞི་བྱས་པའི་ཐའེ་ཝན་ནང་ཡོད་པའི་ཨ་མི་རི་ཀའི་ལྟེ་གནས་ཁང་གི་འགན་འཛིན་ལྕམ་ལོ་རཱ་རོ་སན་བྷར་གྷར་གྱིས་ནོ་རུ་རྒྱལ་ཁབ་ཀྱིས་ཐའེ་ཝན་དང་འབྲེལ་བ་བཅད་པ་དེ་ནི་གོད་ཆག་ཅན་ཞིག་ཡིན་པ་དང་ཨ་རིས་རྒྱལ་ཁབ་ཚང་མར་ཐའེ་ཝན་དང་འབྲེལ་བ་ཤུགས་ཆེ་ཙམ་བྱ་དགོས་པའི་བློ་སྟོབས་སྤེལ་གྱི་ཡོད་པ་རེད་ཅེས་གསུངས་འདུག། དེ་བཞིན་ཁོང་གིས་སྤྱིར་བཏང་ནོར་རུ་གཞུང་གིས་ཐག་གཅོད་ག་རེ་གནང་ཡང་རང་དབང་རེད། འོན་ཀྱང་ཐག་གཅོད་འདི་ནི་བློ་ཕམ་འོས་པ་ཞིག་རེད་ཅེས་རོའེ་ཏར་གསར་ཁང་དུ་གསུངས་འདུག་གཞི་རྩའི་ཕྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་དགུ་ལོར་ཨ་མི་རི་ཀས་ཐེ་ཝན་དང་གཞུང་འབྲེལ་འབྲེལ་བ་བཅད་ཡོད་ཀྱང་ཨ་རི་ནི་རྒྱལ་སྤྱིའི་ནང་ཐེ་ཝན་ལ་རྒྱབ་སྐྱོར་ཤུགས་ཆེ་ཤོས་བྱ་མཁན་དང་གོ་མཚོན་མང་ཤོས་མཁོ་སྤྲོད་བྱ་མཁན་གྱི་རྒྱལ་ཁབ་དེ་ཡིན་པ་རེད། རྣམ་པ་ལྷན་རྒྱས་ཀྱིས་གསན་བཞིན་པ་འདི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད། རྒྱ་ནག་གཞུང་གིས་ཁྲིམས་སུ་གཏན་འབེབས་བྱས་པའི་རྒྱལ་གཅེས་རིང་ལུགས་ཀྱི་སློབ་གསོ་ཟེར་བས་བོད་མི་རབས་གསར་པ་ཚོས་བོད་ལ་ཞེན་ཁོག་བྱེད་མི་ཆོག་པའི་དཀའ་ངལ་ཡོང་རྒྱུ་ཡིན་པ་ཉམས་ཞིབ་པས་ངོས་འཛིན་གནང་བའི་སྐོར་རྡ་རམ་ས་ལ་ནས་ཡེ་ཤེས་ཟླ་བ་ལགས་ཀྱིས་སྙན་སྒྲོན་གནང་གི་རེད། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་སྤྱི་ཟླ་དང་པོའི་ཚེས་གཅིག་ནས་རྒྱ་ནག་གཞུང་གིས་ཆེད་དུ་སློབ་ཕྲུག་དང་ནང་མི་ཚོར་དམིགས་པའི་རྒྱལ་གཅེས་རིང་ལུགས་ཀྱི་སློབ་གསོའི་བཅའ་ཁྲིམས་ཟེར་བ་དངོས་སུ་ལག་བསྟར་བྱས་ཡོད་པ་བཞིན། སྔ་ལོའི་ཕྱི་ཟླ་བཅུ་གཉིས་ནང་རྒྱ་ནག་དམར་ཤོག་ཚོགས་པའི་མི་མང་མཐུན་ཚོགས་ཀྱི་རྒྱུན་ལས་ཁང་དང་སློབ་གསོ་ཁང། དྲ་རྒྱ་དོ་དམ་ལྷན་ཁང་དང་རིག་གནས་ཡུལ་སྐོར་ལྷན་ཁང་སོགས་ནས་རྒྱལ་གཅེས་སློབ་གསོ་ཞེས་པ་ལག་བསྟར་བྱེད་ཕྱོགས་ཐད་ཚོགས་འདུ་ཚོགས་ཡོད་པ་རེད་ལ། བོད་ནང་གི་འབྲེལ་ཡོད་ཅིག་ནས་ཕྱི་ལོ་ཉིས་སྟོང་ཉི་ཤུ་ལོ་ནས་བཟུང་རྒྱ་ནག་གཞུང་གིས་བོད་རིགས་འདུས་སྡོད་ཀྱི་ས་ཁུལ་ཁག་ཏུ་གཏན་འབེབས་བྱས་པའི་ལྗོངས་ལྔའི་མཉམ་འབྲེལ་སློབ་དེབ་ཁག་ནང་རྒྱ་ནག་དམར་ཤོག་ཚོགས་པའི་བསམ་བློ་ཆབ་སྲིད་དང་རྒྱ་ནག་དམར་ཤོག་ཚོགས་པར་བྱས་རྗེས་ཅན་གྱི་དམག་མི་སོགས་ཀྱི་སྐོར་བཅུག་སྟེ་སློབ་ཁྲིད་ཀྱི་ནང་དོན་བརྒྱ་ཆ་བདུན་ཅུ་རྒྱལ་གཅེས་སློབ་གསོ་ཟེར་བས་བཟུང་ཡོད་པ་འགྲེལ་བརྗོད་གནང་བྱུང། རྒྱ་ནག་གཞུང་འབྲེལ་གྱིས་བཏོན་པའི་རྒྱལ་གཅེས་རིང་ལུགས་ཀྱི་སློབ་གསོའི་བཅའ་ཁྲིམས་ཟེར་བའི་ནང་སློབ་གྲྭ་ནི་རྒྱལ་གཅེས་རིང་ལུགས་ཀྱི་སློབ་གསོར་ཤུགས་སྣོན་རྒྱག་པའི་གཡུལ་ས་གལ་ཆེན་ཞིག་རེད། རྒྱལ་གཅེས་རིང་ལུགས་ཀྱི་སློབ་གསོའི་བཅའ་ཁྲིམས་ནང་རིམ་པ་ཁག་དང་རིགས་ཁག་གི་བསླབ་གྲྭས་རྒྱལ་གཅེས་རིང་ལུགས་ཀྱི་སློབ་གསོ་བརྒྱུད་རིམ་ཧྲིལ་པོར་ཁྱབ་པ་བྱས་ནས་བསམ་བློ་དང་ཆབ་སྲིད་ཀྱི་རིགས་པའི་གཞུང་ལུགས་ཀྱི་སློབ་ཚན་ཡག་པོ་གཉེར་བ་དང་ཡག་པོ་ཁྲིད་དགོས་པའི་གཏན་འབེབས་བྱས་ཡོད་སྐོར་བཀོད་འདུག་ལ། བོད་ཀྱི་སྤྱི་ཚོགས་རིག་པའི་འབུམ་རམས་པ་དང་བོད་ནང་གི་སློབ་གསོའི་སྐོར་ལ་ཉམས་ཞིབ་པ་རྒྱལ་ལོ་ལགས་ནས། དེ་སྔ་བོད་ནང་ལྟ་བུར་མཚོན་ན་རྒྱལ་གཅེས་སློབ་གསོ་ཞེས་པ་སློབ་ཁྲིད་ཙམ་ལས་ཁྲིམས་བཟོས་མེད་པ་དང་མ་འོངས་པར་ཁྲིམས་ལུགས་སྒང་ནས་བོད་ནང་ལག་བསྟར་བྱེད་སྐབས་བོད་ཀྱི་སློབ་གྲྭ་ཁག་གི་སློབ་ཕྲུག་དང་ན་གཞོན་ཚོ་བོད་ལ་ཞེན་ཁོག་ཡོད་པ་ཉམས་ཉེས་སུ་གཏོང་ཐབས་ཀྱི་ཉེན་ཁ་ཡོད་སྐོར་འགྲེལ་བརྗོད་གནང་བྱུང།
ད་ཁོ་གི་ཁྲིམས་འདི་ལ་བརྟེན་ནས་ང་ཚོ་གཞོན་སྐྱེས་ཡིན་ན་རེད་སློབ་ཕྲུག་གི་སློབ་མ་ཡིན་ན་རེད་སྤྱིར་བཏང་ཟེར་ན་ཚང་མ་གི་ཅིག་མི་རིགས་གི་ཞེན་ཁོག་ལབ་ན་ཁྲིམས་འགལ་དུ་ཆགས་རྒྱུ་གི་དེའི་དེའི་གཞི་རྩ་འདྲ་མོ་བཟོ་བྱ་རྒྱུ་དེ་ཉེན་ཁ་དང་པོ་རེད་བསམ་གི་འདུག། རྒྱལ་གཅེས་རིང་ལུགས་ཀྱི་སློབ་གསོ་ཟེར་བ་དེ་རྒྱ་ནག་གཞུང་གིས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་བཅུ་པའི་ནང་རྒྱ་ནག་གི་རྒྱལ་སྟོན་དུས་ཆེན་དང་འབྲེལ་ངོ་སྤྲོད་བྱས་ཡོད་པ་རེད་ལ། སྐབས་དེར་རྒྱ་ནག་གཞུང་གིས་རྒྱལ་གཅེས་རིང་ལུགས་ཀྱི་སློབ་གསོའི་དམིགས་འབེན་ནི་རྒྱ་ནག་གི་ལོ་རྒྱུས་ངོས་ལེན་མེད་པ་དང་རྒྱལ་ཁབ་ཀྱི་ཆིག་སྒྲིལ་ལྟ་བ་ལ་ཁ་གཏད་འགྲན་རྩོད་བྱེད་མཁན་ལ་གདོང་ལེན་བྱེད་ཆེད་ཡིན་སྐོར་བརྗོད་ཡོད་པ་རེད་ལ། ཡང་རྒྱལ་ལོ་ལགས་ནས་རྒྱ་ནག་གི་མི་རིགས་ཞེས་ངོས་འཛིན་དང་དབྱེ་མཚམས་གང་ཡང་མེད་པར་ཚང་མར་བཙན་ཐབས་ཀྱིས་རྒྱལ་གཅེས་སློབ་གསོ་ཞེས་པ་ལག་བསྟར་བྱས་ཡོད་པ་དང་དེ་ལྟར་བྱེད་དགོས་དོན་གཙོ་བོ་རྒྱ་ནག་ནང་ཁུལ་གྱི་མི་རིགས་ཁག་དང་གལ་ཆེའི་སྟེང་ནས་རྒྱ་ནག་དམར་ཤོག་ཚོགས་པའི་སྲིད་དབང་ལ་ཉེན་ཁ་ཡོང་གི་ཡོད་པས་ཡིན་པར་འགྲེལ་བརྗོད་གནང་གི་འདུག། ཡིན་ཏེ་ད་ལྟ་རེས་ཁོ་བོས་དེ་རྒྱལ་གཅེས་སློབ་གསོ་དེ་ཁྲིམས་ཐོག་ནས་གཏན་འཁེལ་མ་བྱས་པ་ཡིན་ན། མ་འོངས་པ་ལ་ཁ་རྒྱལ་སྤྱི་གི་འགྲོ་ལུགས་འགྲོ་སྟངས་འདི་གང་ཁོ་པ་ཚོ་ན་ཁོ་རང་རྒྱ་ནག་གི་སྲིད་དབང་ཁོ་རང་ཚོ་ན་ཉེན་ཁ་ཞིག་ཡོང་གི་ཡོད་པ་ཁོ་པ་ཚོས་མཐོང་གི་ཡོད་རེད། སྔ་ལོ་རྒྱ་ནག་རྒྱལ་ཡོངས་མི་དམངས་འཐུས་ཚབ་སྐབས་བཅུ་བཞི་པའི་རྒྱུན་ལས་ལྷན་ཁང་གི་ཚོགས་འདུ་ཐེངས་དྲུག་པའི་སྟེང་རྒྱལ་གཅེས་རིང་ལུགས་ཀྱི་སློབ་གསོའི་ཁྲིམས་དེ་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་བཅའ་ཁྲིམས་ནང་ཁྲིམས་གཞི་ཞིག་གཏན་འབེབས་དང་འབྲེལ་ཕྱི་ལོ་ཉིས་སྟོང་ཉིས་རྩ་བཞི་སྤྱི་ཟླ་དང་པོའི་ཚེས་གཅིག་ནས་བཟུང་དངོས་སུ་ལག་བསྟར་བྱས་ཡོད་པ་ཁྱབ་བསྒྲགས་བྱས་ཡོད་པ་དང་སྤྱིར་རྒྱ་ནག་གཞུང་གིས་ཕྱི་ལོ་ཉིས་སྟོང་ཉིས་རྩ་གསུམ་ལོར་བོད་ཀྱི་རྒྱལ་ས་ལྷ་ས་ཁུལ་དུ་རྒྱལ་གཅེས་སློབ་གསོ་སྤེལ་གནས་ཞེས་བོད་ལྗོངས་ལས་དོན་ཨུ་ཡོན་ལྷན་ཁང་གཞུང་ལས་ཁང་གི་གནས་ཡུལ་རྙིང་པ་བོད་དུ་བཅའ་སྡོད་ཀྲུང་དབྱང་མི་དམངས་སྲིད་གཞུང་གི་འཐུས་མིའི་གཞུང་ལས་ཁྲུའུ་ཡི་གནས་ཡུལ་རྙིང་པ་མཚོ་བོད་གཞུང་ལམ་འཛུགས་སྐྲུན་ལེགས་གྲུབ་ཟིན་པའི་དྲན་གསོའི་རྡོ་རིང་སེང་གེ་ཁ་འབབ་ཀྱི་སྔོན་གཤེགས་དཔའ་བོའི་བང་སོ་ཁང། ཐའི་ཀྲའོ་གནའ་གྲོང་གི་ལོ་རྒྱུས་གནའ་ཤུལ་ཁང་རྒྱལ་གཅེས་སློབ་གསོ་སྤེལ་གནས་སུ་དངོས་སུ་སྤྱོད་འགོ་ཚུགས་ཡོད་པ་ཁྱབ་བསྒྲགས་བྱས་ཡོད་པ་རེད་བཞུགས་སྒར་རྡ་རམ་ས་ལ་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཡེ་ཤེས་ཟླ་བ་ནས་སྙན་སྒྲོན་ཞུ་གི་ཡོད།
རྣམ་པ་ཚོས་གསན་བཞིན་པ་དེ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ལས་རིམ་ཁག་རེད། རྒྱ་གར་གྱི་ཧི་མ་ལའི་རི་རྒྱུད་ཁུལ་དུ་འདི་ལོར་གནམ་གཤིས་དྲོ་རུ་ཕྱིན་པ་དང་ཁ་བ་བབས་རྒྱུ་ཉུང་རུ་ཕྱིན་ཏེ་འཐུང་ཆུ་དང་ཞིང་ལས་ཐོག་ལ་དཀའ་ངལ་ཤུགས་ཆེ་འཕྲད་རྒྱུའི་ཉེན་ཁ་ཡོད་པའི་སྐོར་ལ་བློ་བྷེ་ལགས་ཀྱིས་བཏང་གནང་བའི་གནས་ཚུལ་དེ་བསྐྱར་དུ་སྙན་སྒྲོན་ཞུ་གི་ཡིན། རྒྱ་གར་གྱི་བྱང་ཕྱོགས་ས་ཁུལ་སྤྱི་དང་ཁྱད་པར་ཧི་མ་ལའི་རི་རྒྱུད་ཁག་ཏུ་དགུན་དུས་ཆར་བ་དང་ཁ་བ་འབབ་རྒྱུན་དེ། ནམ་རྒྱུན་ལས་བརྒྱ་ཆ་བདུན་ཅུ་ནས་བརྒྱ་ཆ་བཅོ་ལྔ་གི་བར་རེ་ཇེ་ཉུང་དུ་སོང་བ་མ་ཟད། ས་ཁུལ་ཕལ་ཆེ་བར་ནམ་རྒྱུན་དགུན་དུས་ཁ་བ་ཤུགས་ཆེ་འབབ་ས་ཁག་ཏུའང་འདི་ལོར་ཁ་བ་གཏན་ནས་མ་བབས་པ་སོགས་རྒྱ་གར་གྱི་གསར་ལམ་ཁག་ཏུ་གནས་ཚུལ་ཐོན་བཞིན་པ་ལྟར། བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་ཁོར་ཡུག་ཉམས་ཞིབ་པ་བདེ་ཆེན་དཔལ་མོ་ལགས་ནས། འདི་ལོ་ཧི་མ་ལ་ཡའི་ས་ཁུལ་སྤྱི་དང་ཁྱད་པར་ཧི་མ་ཅལ་མངའ་སྡེ་གི་ནང། ཆར་བ་བརྒྱ་ཆ་བཞི་བཅུ་འབབ་རྒྱུན་ཇེ་ཆུང་དུ་སོང་ཡོད་པར་བརྟེན། འདི་ལོར་ཧི་མ་ལ་ཡའི་ས་ཁུལ་དུ་ཞིང་ལས་ཀྱི་སྟོན་ཐོག་དང་འཐུང་ཆུ་གི་དཀའ་ངལ་ཆེན་པོ་འཕྲད་ཉེན་ཡོད་པ་འགྲེལ་བརྗོད་གནང་གི་འདུག། ཨ་ནི་ད་ལྟ་ད་དགུན་ཁ་ནང་ཆར་བ་ཏག་ཏག་མ་ཕབ་ན་ཨ་ནི་མི་མང་གིས་ད་ད་ནམ་རྒྱུན་དུ་ཞིང་པ་དམིགས་བསལ་གྱིས་ཧི་མ་ཅལ་གྱི། ཞིང་པ་ད་བརྒྱ་ཆ་བརྒྱད་ཅུ་ཙམ་ཞིག་ཁོང་ཚོ་ཆུ་འདི་ལ་ཆར་བ་འདི་ལ་བརྟེན་སྡོད་ཀྱི་འདུག་ཨ་ནི་ད་ཆར་བ་འདི་ཏག་ཏག་མ་ཕབ་ན་ཁོ་རང་ཚོའི་སྟོན་ཐོག་འདི་ཚོ་ཏག་ཏག་མ་ཡོང་བའི་དཀའ་ངལ་ཅིག་འཕྲད་ཆེ་འདི་མཉམ་དུ་ལ་ཨ་ནི་ཆུ་གི་དཀའ་ངལ་ཅིག་མ་འོངས་པ་འཕྲད་ཀྱི་ཉེན་ཁ་ཆེན་པོ་ཅིག་ཆགས་བསྡད་ཤག་ད་འདི་ཧི་མ་ལའི་གི་རི་རྒྱུད་གཅིག་པོ་མིན་པ་ཨ་ནི་ད་ལྟ་རྒྱ་གར་ཁྱོན་ཡོངས་ལ་ཨ་ནི་ཆུ་གི་ཆར་བ་ཉུང་བ་ཕབ་པས་ད་འདི་རིགས་ཀྱི་དཀའ་ངལ་ཞིག་འཕྲད་དེ་འཕྲད་བཞིན་པ་ཅིག་རེད་ཤག། ཡང་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་ཁོར་ཡུག་ཉམས་ཞིབ་པ་འཛམ་ལྷ་བསྟན་པ་རྒྱལ་མཚན་ལགས་ནས་ཁ་བ་མི་འབབ་པ་གི་རྒྱུ་རྐྱེན་ནི་སྤྱི་ཡོངས་ཀྱི་ཆ་ནས་གནམ་གཤིས་འགྱུར་ལྡོག་གི་རྐྱེན་དང། གཉིས་ནས་སྐབས་དུས་སུ་ཆར་སྤྲིན་དང་རླུང་གི་འགྲོ་སྟངས་ཀྱིས་ཡིན་པར། གནམ་གཤིས་ཉམས་ཞིབ་པ་ཚོས་ངོས་འཛིན་ཚོད་དཔག་གནང་གི་ཡོད་པ་འགྲེལ་བརྗོད་གནང་གི་འདུག། འགྱུར་བ་གཉིས་ལ་གོ་རྒྱུ་རྐྱེན་གཉིས་འདྲ་པོ་ཆགས་འདུག་དང་གཅིག་དེ་སྤྱི་ཡོངས་ཀྱི་གནམ་གཤིས་འགྱུར་ལྡོག་གི་ཤུགས་རྐྱེན་ཡིན་པ་བྱས་གཞན་གཅིག་དེ་སྐབས་དུས་ཀྱི་རླུང་འཚུབ་འགྲོ་སྟངས་ཀྱི། ད་བར་སྣང་གི་རླུང་འཚུབ་ལ་ཁོ་རང་ཆར་སྤྲིན་ལ་ད་ག་རེ་ལབ་ན་འགྲིག་གི་འདུག་ཁོ་རང་འགྲོ་སྟངས་ཀྱི། ཁོ་རླུང་དེ་ལ་བརྟེན་ནས་སྤྲིན་པ་དེ་དེད་ཡོང་གི་ཡོད་རེད་བ།
རྒྱ་གར་ལ་དྭགས་ས་ཁུལ་དུ་ནམ་རྒྱུན་བོད་ཟླ་བཅུ་གཉིས་པ་གི་ནང་ཁ་བ་ཤུགས་ཆེ་འབབ་ཀྱི་ཡོད་ནའང། འདི་ལོར་ཁ་བ་མི་འབབ་པ་གི་སེམས་ཁྲལ་ཆེན་པོ་ཡོད་པས་སྔ་མོ་ནས་དར་བ་གི་ལམ་སྲོལ་བཞིན་ཞབས་རིམ་སྒྲུབ་ཀྱི་ཡོད་ཅེས། ལ་དྭགས་དགེ་བཤེས་ཚེ་དབང་རྡོ་རྗེ་ལགས་ནས་འགྲེལ་བརྗོད་གནང་གི་འདུག།
གངས་དུས་ཚོད་ལ་འབབ་གི་ཡོད་མ་རེད་བ། ལྷག་དོན་དུ་ཨ་ནི་ད་ལོ་ད་འབད་དགོས་རང་ད་གངས་མ་བབས་པའི་སེམས་ཁྲལ་རེད། དངོས་གནས་བྱས་ན་ད་བོད་ཟླ་བཅུ་གཉིས་ལབ་དུས་ཨང་ད་གངས་ཞེ་པོ་ཞིག་རྒྱབ་དགོས་ཀྱི་ཡོད་རེད་དེ་རྒྱབ་ཐུབ་ཡོད་མ་རེད་བ། ད་གཅིག་ལ་དྭགས་རང་གི་སྐྱོན་གཅིག་པོ་ད་མ་རེད་བ་ད་གཅིག་འཛམ་གླིང་སྤྱི་ལ་ཡ་ཨ་ནི་ད་གཅིག་འབྱུང་བའི་གོད་ཆག་ཆེན་པོ་ཞིག་ཆགས་ཡོད་འགོ་རེད་འདི་འདྲའི་རྐྱེན་བྱས་རེད་བ། ད་ཡིན་ན་ཡང་ད་ང་ཚོ་གི་སྔ་མོ་ནས་འདུག་སྨ་ཅིག་ལམ་ལུགས་སྲོལ་ཡོད་པ་ནང་བཞིན་ཅིག་ཨ་ནི་ཅིག་ད་དེ་ཞབས་རིམ་དེ་ཚོ་སྒྲུབ་གི་ཡོད་རེད། ཡང་རྒྱ་གར་ཧི་མ་ཅལ་མངའ་སྡེའི་སྤི་ཏི་ས་གནས་སུའང་སྤྱི་ཟླ་དགུ་བ་དང་བཅུ་བ་ནས་ཁ་བ་ཤུགས་ཆེ་འབབ་ཀྱི་ཡོད་ནའང། ན་ནིང་ད་ལོ་ནས་ཁ་ཆར་དུས་སུ་མི་འབབ་པ་གི་དཀའ་ངལ་གྱིས། མི་ཕྱུགས་གཉིས་ཀ་དང་རི་སྐྱེས་སྲོག་ཆགས་དང་བཅས་པར་དཀའ་ངལ་ཡོང་གི་ཡོད་པ་མ་ཟད། སྤྱིར་བཏང་དགུན་དུས་སུ་ཡུལ་ལུང་འདིར་ཁ་བས་ཀླུབས་ཏེ་དཀར་པོར་གྱུར་འགྲོ་གི་ཡོད་མོད། འདི་ལོར་ཁ་བ་མེད་པར་སྐྱ་ཐེར་ཐེར་དུ་གྱུར་ཡོད་པ་སྤི་ཏི་ནས་གྲགས་པ་བསྟན་འཛིན་ལགས་ནས་ངོ་སྤྲོད་གནང་གི་འདུག། མདའ་ཡི་མིང་ས་ཧྲ་ནི་ར།

ཡང་འདི་སྐབས་རླུང་འཕྲིན་ཁང་ལ་སིམ་ལར་རྟེན་གཞི་བྱས་པ་གི་གནམ་གཤིས་སྔོན་བརྡ་ལྷན་ཁང་གི་འགན་འཛིན Surendra Paul ལགས་ནས་རིང་མིན་ཁ་བ་འབབ་མིན་གྱི་སྐོར་ཡང་འགྲེལ་བརྗོད་གནང་དོན། ཧི་མ་ཅལ་མངའ་སྡེ་གི་ནང་ད་ལྟའི་ཆར་སྤྱི་ཟླ་དང་པོ་གི་ཚེས་པ་ཉེར་ལྔ་ནས་ཁ་བ་མི་འབབ་པ་གི་གནམ་གཤིས་གནས་ཚུལ་ཐོན་པ་དང། རིམ་པས་སྤྱི་ཚེས་ཉེར་བདུན་གྱི་རྗེས་ཁ་བ་ཅུང་ཟད་འབབ་སྲིད་པ་གི་སྔོན་དཔག་གནང་གི་ཡོད་པ་ངོ་སྤྲོད་གནང་གི་འདུག་ཅིང། གཞན་ཡང་རྒྱ་གར་ཀཱ་ཤི་མིར་གྱི་ས་གནས་སུ་ཁ་བ་མ་བབས་པ་གི་རྐྱེན་གྱིས་འཐུང་ཆུ་དང་ཞིང་ལས་ལ་དཀའ་ངལ་དང། ཡུལ་སྐོར་བ་ཇེ་ཉུང་དུ་སོང་ནས་དགུན་དུས་རྩེད་མོ་གི་རིགས་མངོན་གསལ་དོད་པོས་མེད་པར་གྱུར་བ་སོགས་ས་གནས་བུད་མེད་ཧེ་ད་ཨབ་དུ་ལ་ལགས་ནས་འགྲེལ་བརྗོད་གནང་གི་འདུག།
གངས་དེ་མ་བཏང་ནི་མི་མང་པོ་ཆམ་པ་བརྒྱབ་བསྡད་དེ་བྱས་ཅིག་བྱེད་ཀྱི་འདུག་གངས་བཏང་ནི་ཆམ་པ་གོ་ཏེ་ཉུང་འགྲོ་གི་ད་ལོ་ད་ག་རེ་རེད་ཟེར་ན་གངས་མ་བཏང་དེ་ནི་ཨ་འདི་ལ་དྭགས་ཀྱི་ལང་ཀ་དེ་བཟོ་ཅིག་ལ་དྭགས་དེ་ཚོ་ལས་གངས་མ་བཏང་གཟའ་འདི་ཟབ་ཚིགས་དྭགས་དེ་ཚོའི་ཡར་མར།

ཡང་ལ་དྭགས་དཀར་འཁྱིལ་གྱི་གློག་བརྙན་བཟོ་སྐྲུན་པ་ཨབ་ཏེ་ཀར་ཧུ་སན་ལགས་ནས་ཀྱང། འདི་ལོའི་སྤྱི་ཟླ་དང་པོ་ནི་སྔར་མཐོང་ཐོས་མ་མྱོང་བ་གི་དྲོད་ཚད་མཐོན་པོ་སྟེ། ནམ་རྒྱུན་སྤྱི་ཟླ་དང་པོ་གི་ནང་རི་ལུང་འཁྱགས་པས་བསྡམས་ནས་རྩི་ཤིང་གི་རིགས་ཐམས་ཅད་སྐམ་ཡོད་ནའང། འདི་ལོའི་སྤྱི་ཟླ་དང་པོ་ནི་སྤྱི་ཟླ་གསུམ་པ་ལྟར་དྲོན་པོ་དང་སྔོ་དང་རྩི་ཤིང་མེ་ཏོག་གི་རིགས་སྐྱེ་ཡོང་གི་འདུག་ཅེས་འགྲེལ་བརྗོད་གནང་གི་འདུག། རྒྱ་གར་དང་པ་ཀི་སི་ཐན་བལ་བོ་དང་འབྲུག་བོད་སོགས་གི་ས་ཁུལ་དུ་མཆེད་པ་གི་ཧི་མ་ལ་ཡའི་རི་རྒྱུད་འདི་ནི། གནའ་སྔ་མོ་ནས་ཁ་བ་ཤུགས་ཆེར་བབས་ཏེ་དབྱར་དགུན་མེད་པར་ཁ་བས་ཀླུབས་པ་གི་གངས་རི་ཧ་ཅང་མང་བ་གི་རི་རྒྱུད་ཟིག་ཡིན་པར་བརྟེན། ཧི་མ་ལ་ཡ་ནི་ལེགས་སྦྱར་གྱི་སྐད་དུ་མདོ་ལུང་མང་བོར་གསལ་བ་གི་གངས་ཅན་དང་རི་ཁ་བ་ཅན་ཟེར་བ་གི་དོན་ཡིན་པ་སོགས། མཁས་དབང་དགེ་འདུན་ཆོས་འཕེལ་གྱི་གཏམ་རྒྱུད་གསེར་ཐང་དུ་འཁོད་ཡོད་ཅིང། ཚན་རིག་པ་ཚོས་ཉམས་ཞིབ་ཀྱི་གྲུབ་དོན་ནང་འདས་པའི་ལོ་ཤས་ནས་ཧི་མ་ལ་ཡའི་རི་རྒྱུད་དུ་ནམ་རྒྱུན་ལས་དབྱར་ཁ་ཆར་བ་ཤུགས་ཆེ་འབབ་པ་དང། དགུན་དུས་ཁ་བ་རྒྱུན་ལྡན་ལྟར་མི་འབབ་པ་དང་ཚ་དྲོད་ཇེ་ཆེར་སོང་བ་སོགས་ཀྱིས་ཧི་མ་ལ་ཡའི་གངས་རི་ཕལ་ཆེར་བྲག་རི་ལ་འགྱུར་བ་དང་ས་རུད་དང་རྡོ་ཉིལ་བ། ཆུ་ལོག་དང་ཆར་ལོག་བཅས་རང་བྱུང་གི་འཇིགས་པ་ཇེ་ཆེར་འགྲོ་གི་འདུག་ཅེས་གསལ་སྟོན་གནང་ཡོད་པ་རེད། བཞུགས་སྒར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བྷེ་ཡིན།

དུས་རབས་གསར་པའི་ཏང་གི་འཐབ་ཕྱོགས་གཅིག་གྱུར་ལས་དོན་ལག་བསྟར་བྱ་དགོས་པའི་སྐོར་གྱི་རྒྱ་ནག་སྲིད་འཛིན་ཞི་ཅིན་ཕིང་གི་རྩོམ་ཡིག་ཞིག་སྤེལ་བའི་ནང། ཐེ་ཝན་དང་ཧོང་ཀོང་མ་གོ་གཙོས་པའི་མི་དམངས་ཀྱི་བློ་སེམས་འགུག་ཐབས་བྱེད་པའི་ཕྱི་རྒྱལ་གྱི་འཐབ་ཕྱོགས་གཅིག་གྱུར་ལས་དོན་གྱི་ནུས་པ་སྔར་བས་འདོན་སྤེལ་བྱེད་རྒྱུ་དང་ཐེ་ཝན་རྒྱ་ནག་དང་ཟླ་སྒྲིལ་ཡོང་ཐབས་ལ་ཤུགས་སྣོན་རྒྱག་རྒྱུ་ཡིན་པ་བཤད་འདུག་དེ་ཡང་ཞི་ཅིན་ཕིང་གིས་ཐེངས་འདིའི་རྩོམ་ཡིག་གི་ནང་དོན་ནང། རྒྱ་ནག་གི་འཐབ་ཕྱོགས་གཅིག་གྱུར་ལས་དོན་ནི་དམར་ཤོག་ཚོགས་པའི་སྤྱིའི་ལམ་ཕྱོགས་དང་སྤྱིའི་སྲིད་ཇུས་ཀྱི་གྲུབ་ཆ་གལ་ཆེན་ཞིག་ཡིན་པ་མ་ཟད། འཐབ་ཕྱོགས་གཅིག་གྱུར་གྱི་ལས་དོན་ནི་དུས་ལས་ཡོལ་ཟིན་པ་མ་ཡིན་པར། ད་དུང་ཡང་གལ་ཆེན་པོར་ཆགས་ཡོད་པ་དང། འཐབ་ཕྱོགས་གཅིག་གྱུར་གྱི་ལས་དོན་ལ་གྲུབ་འབྲས་ཐོབ་པར་རྩེར་སོན་པའི་ནུས་པ་འདོན་སྤེལ་བྱས་ཏེ་དགྲ་བཏུལ་ནས་རང་རྒྱལ་རྒྱུ་དང་རྒྱལ་ཁབ་དར་རྒྱས་ཀྱི་སྲིད་ཇུས་གལ་ཆེ་ཞིག་ཡིན་པར་བརྟེན། ཧོང་ཀོང་དང་ཐའེ་ཝན་མ་ཀོ་བཅས་ཀྱི་མི་སེམས་འགུག་ཐབས་བྱེད་པའི་ཕྱིའི་རྒྱལ་ཁབ་ཀྱི་རྒྱ་ནག་གི་འཐབ་ཕྱོགས་གཅིག་གྱུར་གྱི་ནུས་པ་འདོན་སྤེལ་བྱ་དགོས་པའི་སྐོར་སོགས་བཤད་འདུག་དེ་བཞིན་དུས་རབས་གསར་པའི་ཐའེ་ཝན་གྱི་གནད་དོན་ཐག་གཅོད་བྱེད་པའི་རྒྱ་ནག་སྲིད་ཇུས་ནི་ཐའེ་ཝན་ནང་དུ་རྒྱལ་གཅེས་རིང་ལུགས་དང་རྒྱ་ནག་གཅིག་གྱུར་གྱི་སྟོབས་ཤུགས་གོང་འཕེལ་དང་རྒྱ་སྐྱེད་གཏོང་བ་བརྒྱུད་ཐའེ་ཝན་རང་བཙན་དང་ཁ་བྲལ་བྱ་སྤྱོད་ལ་མཐའ་གཅིག་ཏུ་ངོ་རྒོལ་བྱས་ཏེ་རྒྱ་ནག་གཅིག་གྱུར་ཡོང་བར་འབད་བརྩོན་བྱེད་རྒྱུ་དང་ད་དུང་ཕྱི་རྒྱལ་དུ་སྡོད་མཁན་དང་རྒྱ་ནག་ནང་དུ་ཕྱིར་ལོག་བྱེད་མཁན་རྒྱ་ནག་གི་མི་རིགས་ཚོར་རྒྱ་ནག་གོང་བུ་གཅིག་གྱུར་ཡོང་བར་ཤུགས་སྣོན་རྒྱག་དགོས་པ་དང། ཕྱིའི་རྒྱལ་ཁབ་ནང་གི་དམར་ཤོག་ཚོགས་པའི་འཐུས་མིའི་སྐུ་ཚབ་མི་སྣའི་དཔུང་ཁག་མང་དུ་གཏོང་རྒྱུ་དང་འབྲེལ་བ་བྱས་པ་བརྒྱུད་དམར་ཤོག་ཚོགས་པར་མཉམ་ལས་བྱེད་མཁན་གྱི་དམར་ཤོག་ཚོགས་པའི་ཕྱི་སྡོད་འཐུས་མིའི་མི་སྣ་ཁག་གསོ་སྐྱོང་ལེགས་པར་ཡོང་བར་འབད་བརྩོན་བྱེད་རྒྱུ་སོགས་བཤད་ཡོད་ལུགས་རྒྱ་ནག་གི་དྲ་རྒྱའི་གསར་འགྱུར་ཐོག་ལ་གནས་ཚུལ་སྤེལ་འདུག། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་ཁག་མུ་མཐུད་ནས་སྙན་སྒྲོན་ཞུ་ཡིན། རྒྱ་ནག་གི་སྲིད་བློན་ལི་ཆང་གིས་རེས་གཟའ་མིག་དམར་ཉིན། Ireland། རྒྱལ་ཁབ་ཏུ་འབྱོར་ནས Ireland གྱི་འགོ་ཁྲིད་དང་ལྷན་རྒྱ་ནག་དང་ཡུ་རོབ་མནའ་འབྲེལ་ཚོགས་པ་གཉིས་ཀྱི་འབྲེལ་ལམ་དང་དེ་བཞིན་འཛམ་གླིང་སྤྱི་དང་རྒྱལ་ཁབ་ཕན་ཚུན་ཕྱོགས་གཉིས་ཀྱི་གནད་དོན་སྐོར་ལ་གྲོས་མོལ་བྱེད་རྒྱུ་དང། Ireland། གྱི་སྲིད་བློན་སྐུ་ཞབས Leo Varadkar གྱིས་རེས་གཟའ་ལྷག་པའི་ཉིན Ireland གྱི་རྒྱལ་ས Dublin དུ་ཡོད་པའི་རྒྱལ་ཡོངས་མགྲོན་ཁང་དུ་ལི་ཆང་དང་ལྷན་དུ་ཉིན་གུང་ཞལ་ལག་དང་བསྟུན་མཇལ་འཕྲད་གནང་རྒྱུ་ཡིན་འདུག་ཐེངས་འདིའི་རྒྱ་ནག་གི་སྲིད་བློན་ལི་ཆང་དང། ཨའི་ལན་སྲིད་བློན་གཉིས་ཀྱིས་ཚོང་ལས་དང་དཔལ་འབྱོར་མཉམ་ལས་རྒྱ་ནག་དང་ཡུ་རོབ་མནའ་འབྲེལ་ཚོགས་པ་གཉིས་ཀྱི་ས་ཁམས་ཆབ་སྲིད་ཀྱི་འབྲེལ་ལམ་སོགས་ཕན་ཚུན་གཉིས་ཕན་གྱི་བརྗོད་གཞི་སྣ་ཚོགས་ཐོག་བགྲོ་གླེང་བྱེད་རྒྱུ་དང། རྒྱ་ནག་ནི་འཛམ་གླིང་གི་ཆབ་སྲིད་དང་དཔལ་འབྱོར་གྱི་ཁོར་ཡུག་ཁྲོད་སྟོབས་ཤུགས་ཆེན་པོ་ཞིག་ཏུ་གྱུར་ནས་ཤུགས་རྐྱེན་ཇི་ཆེར་ཕྱིན་ཡོད་པར་བརྟེན། འགོ་ཁྲིད་གཉིས་པོས་རྒྱལ་ཁབ་གཉིས་ཀྱི་འབྲེལ་བ་བཟང་པོ་རྒྱུན་འཁྱོངས་བྱ་རྒྱུ་གལ་ཆེན་པོ་ཡིན་པ་ངོས་འཛིན་བྱས་ཡོད་ལ། ཨའི་ལན་གྱི་སྲིད་བློན་སྐུ་ཞབས Leo Varadkar གྱིས་རྒྱ་ནག་གི་མཉམ་དུ་འབྲེལ་ལམ་བརྟན་པོ་ཞིག་འཛུགས་རྒྱུ་ནི་གལ་ཆེན་པོ་ཡིན་ཡང་ད་དུང་གནད་དོན་གལ་ཆེན་ཞིག་ལ་གྲོས་མོལ་བྱེད་དགོས་པར་བརྟེན་རྒྱ་ནག་གི་ཆེས་མཐོའི་འགོ་ཁྲིད་རིམ་པའི་སྐུ་ཚབ་ཀྱི་འཚམས་གཟིགས་དེ་གལ་གནད་ཆེན་པོར་ནན་བརྗོད་བྱས་ཡོད་པ་རེད། རྒྱ་ནག་གི་སྲིད་བློན་ལི་ཆང་གིས་ན་ནིང་དབྱར་ཁར་འཇར་མ་ནི་དང་ཧྥ་རན་སི་བཅས་སུ་འཚམས་གཟིགས་བྱས་ཏེ་ཚོང་ལས་དང་གནམ་གཤིས་འགྱུར་ལྡོག་དེ་བཞིན་ཡུཀ་རེན་གྱི་རྩོད་རྙོག་ལྟ་བུའི་འཛམ་གླིང་རང་བཞིན་གྱི་གནད་དོན་ཆེ་ཁག་ལ་བགྲོ་གླེང་བྱས་ཡོད་པ་རེད། དེ་ནི་ཉིས་སྟོང་བཅོ་ལྔའི་རྗེས་སུ་རྒྱ་ནག་གི་མཐོ་རིམ་དཔོན་རིགས་ཤིག་ཨའི་ལན་ལ་འཚམས་གཟིགས་ཆེས་ཐོག་མ་ཞིག་ཡིན་པ་རེད། དེ་སྔ་ལོ་རབས་བརྒྱད་ཅུ་དགུ་བཅུ་ནང་བོད་ཀྱི་གླུ་གཞས་བཏང་གནང་མཁན་སྐད་གྲགས་ཅན་ཟླ་སྒྲོན་ལགས་ཉེ་ཆར་ཨ་མི་རི་ཀའི་གྲོང་ཁྱེར་ནིའུ་ཡོག་ཏུ་དབུས་གཙང་གི་སོ་ནམ་ལོ་གསར་སྟེང་ལ་དེ་སྔ་ཁོང་གིས་བཏང་གནང་བའི་དོན་གྲུབ་ཚེ་རིང་ལགས་ཞེས་པའི་གླུ་གཞས་དེ་བཏང་བའི་བརྙན་ཐུང་ངོ་དེབ་སོགས་སྤྱི་ཚོགས་དྲ་ལམ་ཐོག་ཏུ་ཁྱབ་པའི་རྗེས་ལ་དགའ་མོས་ཆེན་པོ་བྱེད་མཁན་དང་དེ་སྔའི་ཁོང་གི་གཞས་སྐད་གྲགས་ཆེན་པོ་རྣམས་དྲན་གསོ་གནང་མཁན་ཡོད་པ་རེད། དེ་ཡང་ཟླ་སྒྲོན་ལགས་ཀྱིས་བོད་ནང་དུ་ལོ་རབས་བརྒྱད་ཅུ་དང་དགུ་བཅུའི་ནང་བཏང་གནང་བའི་གཞས་རྣམས་ལ་སྐད་གྲགས་ཆེན་པོ་བྱུང་བ་མ་ཟད། སྐབས་དེའི་ལྷ་ས་རུ་ཞིག་ཟླ་སྒྲོན་ལགས་ཀྱི་གླུ་གཞས་དར་སོ་ཆེ་ཞིང་དུས་རབས་དེའི་མིས་ཟླ་སྒྲོན་ལགས་ངོ་མ་ཤེས་མཁན་མེད་ལ་ཟླ་སྒྲོན་ལགས་ཀྱི་གཞས་རྣམས་བཙན་བྱོལ་དུ་ཡང་དར་སོ་བྱུང་ཡོད་པ་རེད་འདུག་དུས་རབས་བརྒྱད་ཅུ་དགུ་བཅུའི་ནང་ཟླ་སྒྲོན་ལགས་ཀྱིས་བཏང་གནང་བའི་གཞས་སྐད་གྲགས་ཅན་དཔེར་ན་མཆོད་རྟེན་བྲག་སྒོ་ཀ་གླིང་དང་མཉམ་མཚུངས་བྱུང་ན་ཨོཾ་མ་ཎི་པདྨེ་ཧཱུྃ་བརྩེ་བའི་ཕ་ཡུལ་ལྷ་ས་སྦྲང་ཆུང་དང་ང་སོགས་དར་སོ་བྱུང་ཡོད་ལ་ད་དུང་ཡང་སེམས་ནང་དུ་གནས་ཡོད་པའི་སྐོར་སྤྱི་ཚོགས་དྲ་ལམ་ཐོག་ལ་དྲན་གསོ་བྱེད་མཁན་ཡོད་པ་རེད། དེ་བཞིན་བོད་ཀྱི་གླུ་གཞས་གཏོང་མཁན་དབྱངས་ཅན་ལྷ་མོ་ལགས་ཀྱིས་ཨ་མི་རི་ཀའི་ནིའུ་མེག་སི་ཀོ་ས་གནས་ནང་གླུ་གཞས་འཁྲབ་སྟོན་དང་བོད་ཀྱི་རིག་གཞུང་དྲིལ་བསྒྲགས་སུ་བསྐྱོད་ཀྱི་ཡོད་པའི་སྐོར་སྤྱི་ཚོགས་དྲ་ལམ་ཐོག་ལ་གནས་ཚུལ་སྤེལ་ཡོད་པ་དང། དབྱངས་ཅན་ལྷ་མོ་ལགས་ཀྱིས་ཕྱི་ཟླ་དང་པོའི་ཚེས་བཅུ་བདུན་ནས་བཅུ་དགུ་བར་ཨ་མི་རི་ཀའི་ནིའུ་མེག་སི་ཀོ་ས་གནས་ནང་ས་ཆ་ཁག་གསུམ་ནང་གླུ་གཞས་འཁྲབ་སྟོན་བྱེད་ཀྱི་ཡོད་པ་དང། ད་དུང་ཁོང་གིས་གླུ་གཞས་སྒྲ་འཇུག་བདུན་པ་དེ་ནི་སེམས་བཟང་གི་ཆུ་ཐིགས་གཅིག་ཞེས་པ་དེ་ནི་འཛམ་གླིང་ནང་སེམས་བཟང་གོང་འཕེལ་གཏོང་རྒྱུར་དྲན་སྐུལ་བྱ་རྒྱུའི་ཆེད་དུ་ཡིན་པ་གསུངས་འདུག། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་ཁག་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན། ཅེཀ་སྤྱི་མཐུན་རྒྱལ་ཁབ་ཀྱི་བོད་རང་དབང་ཁང་པའི་འགན་འཛིན་རང་ལོ་བཞི་བཅུ་ཞེ་བཞིར་སོན་པའི་བོད་པའི་རིག་རྩལ་བ་གཅུང་པོ་ཚེ་རིང་ལགས་རེས་གཟའ་ཉི་མའི་ཞོགས་པ་སྔ་པོར་འདས་གྲོངས་སུ་ཕྱིན་འདུག་ཁོང་དེ་སྔ་ཨ་རིའི་ནུབ་རྒྱུད California གྲོང་ཁྱེར Berkeley ནང་གནས་སྡོད་གནང་གི་ཡོད་ཅིང་ལོ་ཤས་གོང་ནས་ཅེཀ་སྤྱི་མཐུན་རྒྱལ་ཁབ་ཀྱི་རྒྱལ་ས Prague ནང་ལ་གནས་བཞུགས་གནང་བཞིན་ཡོད་འདུག། ཁོང་ནི་བོད་ཁྱིམ་གྱི་སློབ་ཕྲུག་ཟུར་པ་ཞིག་ཡིན་ལ་ཁོང་འདས་གྲོངས་སུ་གྱུར་བའི་གནས་ཚུལ་དེས་ས་ཕྱོགས་གང་སར་ཡོད་པའི་བོད་ཁྱིམ་སློབ་ཟུར་ཚོགས་པ་ཚོས་གདུང་སེམས་མཉམ་སྐྱེད་དང་ཁོང་གི་སྒྱུ་རྩལ་ལ་དགའ་མོས་གནང་མཁན་ཚོས་ཁོང་གི་ཆེད་སྨོན་ལམ་ཚོགས་འདོན་གྱི་ལས་རིམ་གོ་སྒྲིག་གནང་བཞིན་འདུག་རིག་རྩལ་བ་གཅུང་པོ་ཚེ་རིང་ལགས་ནི་ཕྱི་ལོ་གཅིག་སྟོང་དགུ་བརྒྱ་བདུན་ཅུ་དོན་དགུ་ལོར་བོད་དིང་རིར་འཁྲུངས་པ་དང་ཕྱིས་སུ་ཨ་རིར་ཆབ་སྲིད་སྐྱབས་བཅོལ་དུ་མ་ཕེབས་གོང་རྒྱ་གར་དང་ཀོ་རི་ཡ། བལ་ཡུལ་བཅས་སུ་གནས་བཞུགས་གནང་ཡོད་ཅིང་ལྷོ་ཀོ་རི་ཡའི་སྒྱུ་རྩལ་སློབ་ཆེན་དུ་སློབ་གཉེར་གནང་ཡོད་པ་དང། ཁོང་གིས་བལ་ཡུལ་དུ་དེང་རབས་བོད་ཀྱི་སྒྱུ་རྩལ་གྱི་ལས་འགུལ་ནང་སྔ་མོ་ནས་མཉམ་ཞུགས་གནང་ཡོད་འདུག་ལ། ཁོང་རང་ཉིད་ཀྱི་རི་མོ་གཅིག་པུར་ཕྱི་ལོ་ཉིས་སྟོང་གཅིག་ལོར་བལ་ཡུལ་གྱི་རྒྱལ་ས་ཀཏ་མན་གྲུ་དུ་ཡོད་པའི་ཨིན་ཌི་གོ་འགྲེམས་སྟོན་ཁང་དུ Solo Exhibition ཞེས་པར་ཁོ་རང་གི་རི་མོ་འགྲེམས་སྟོན་གནང་འདུག་རིག་རྩལ་བ་གཅུང་པོ་ཚེ་རིང་ལགས་ཀྱི་བརྩམས་ཆོས་སུ་ཆབ་སྲིད་དང་རིག་གཞུང་གི་བརྗོད་བྱ་གཉིས་མཉམ་བསྲེས་ཀྱིས་རང་གི་ཕ་ཡུལ་དང་རྒྱལ་ཁབ་ཀྱི་ངོ་བོ་ལ་ས་ཁམས་ཆབ་སྲིད་ཀྱི་གཉའ་གནོན་ཕོག་པ་རྣམས་གསལ་སྟོན་བྱེད་ཀྱི་ཡོད་ཅིང་རིག་རྩལ་བ་གཅུང་པོ་ཚེ་རིང་ལགས་ཀྱི་རི་མོ་དེ་དག་གིས་བོད་ཀྱི་ཡི་གེ་སོགས་ཀྱི་རྒྱུ་ཆ་བཀོལ་སྤྱོད་བྱས་ནས་ལྗགས་རིས་ཀྱི་རྣམ་པ་ཞིག་བསྐྲུན་ཡོད་པ་མ་ཟད་ད་ལྟའི་ས་ཁམས་ཆབ་སྲིད་ཀྱི་ཁོར་ཡུག་དང་ས་ཁམས་ཀྱི་འགྱུར་བ་མེད་པའི་གནས་སྟངས་འོག་རི་མོ་བ་ཚོའི་སེམས་ཚོར་གྱི་ལྟ་ཚུལ་ལ་བརྟེན་ནས་བོད་པ་ཞེས་པའི་དོན་སྙིང་ཅི་ཞིག་ཡིན་པའི་སྐོར་རྟོག་ཞིབ་གནང་འདུག་ཕྱི་ལོ་ཉིས་སྟོང་བཞི་ལོར་ཁོང་གིས་བལ་ཡུལ་ནང་དེང་རབས་བོད་ཀྱི་འགྲེམས་སྟོན་ཁང་ཐོག་མར། Gallery of Modern Art། ཞེས་པའི་དེང་རབས་རི་མོའི་འགྲེམས་སྟོན་ཁང་གསར་འཛུགས་དང་སྒོ་འབྱེད་གནང་ཡོད་ཅིང། རྗེས་སུ་འགྲེམས་སྟོན་ཁང་དེ་ས་ཁམས་ཆབ་སྲིད་ཀྱི་རང་བཞིན་ལ་བརྟེན་ནས་བཙན་གྱིས་སྒོ་བརྒྱབ་དགོས་བྱུང་འདུག་དུས་ཡུན་མི་རིང་བར་རིག་རྩལ་བ་གཅུང་པོ་ཚེ་རིང་ལགས་ནི་ལྷོ་ཀོ་རི་ཡའི་རིག་གཞུང་དང་སྒྱུ་རྩལ་ལྷན་ཁང་གི་གདན་ཞུས་ཀྱིས་ལྷོ་ཀོ་རི་ཡའི་རྒྱལ་ཡོངས་རི་མོའི་སློབ་གྲྭ་ཆེན་མོ་ནས་གོ་སྒྲིག་བྱས་པའི་ལོ་གཅིག་གི་རིང་གི་གནས་སྐབས་ཀྱི་ལས་རིམ་ནང་མཉམ་ཞུགས་གནང་ཡོད་ཅིང།

རྣམ་པ་ཚོས་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ལས་རིམ་ཁག་རེད་ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང་གསར་འགྱུར་དང་ལེ་ཚན་ཁག་སྙན་སྒྲོན་ཞུ་མཁན་མཁའ་འགྲོ་གཡང་འཛོམས་ལགས་དང་གཡུ་སྒྲོན་གཉིས་ཡིན། གཤམ་ལ་དམིགས་བསལ་བཅར་འདྲི་ལེ་ཚན་ནང། ལོ་འདིའི་ནང་ཨ་མི་རི་ཀའི་མི་སེར་ཞུ་རྒྱུ་རྒྱུན་ལྡན་ལས་དུས་ཚོད་འགོར་གཞི་ཐུང་བ་ཡོད་པའི་ཁེ་ཕན་ཡོད་པ་དང་དེའི་ཆ་རྐྱེན་ག་རེ་དགོས་ཀྱི་ཡོད་མེད་སོགས་ཀྱི་ཐད་ལ་ཨ་མི་རི་ཀའི་མི་ནི་སོ་ཊ་མངའ་སྡེའི་ནང་བཅའ་བཞུགས་གནང་མཁན་ཁྲིམས་རྩོད་པ་ངག་དབང་སྒྲོལ་དཀར་ལགས་སུ་རིག་འཛིན་ཆོས་སྒྲོན་ལགས་ཀྱིས་བཀའ་འདྲི་ཞུས་པ་ཞིག་སྙན་སྒྲོན་ཞུ་གི་ཡིན། ཨ་མེ་རི་ཀའི་མི་ནི་སོ་ཊའི་ནང་བཅའ་བཞུགས་ཁྲིམས་རྩོད་པ་ངག་དབང་སྒྲོལ་དཀར་ལགས་ཐོག་མར་དུས་ཚོད་བཏོན་གནང་ནས་ང་ཚོར་བཀའ་འདྲི་ཞུ་ཡས་གོ་སྐབས་གནང་བ་ཐུགས་རྗེ་གནང་ཞུ་བ་དང་ཨ་ནི་ད་ལོ་གསར་པ་ཟིན་སོང་ཙང་ཕྱི་ལོ་གསར་ཚེས་ལ་ཡང་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་གི་ཡིན། ཨོ་བཀྲ་ཤིས་བདེ་ལེགས་དེ་རིང་དེ་གོ་སྐབས་གནང་བ་ཐུགས་རྗེ་གནང། ཁྱེད་རང་གིས་ད་ལྟ་སྤྱི་ཚོགས་དྲ་རྒྱའི་ནང་ལ་ཡང་ད་ཉི་མ་ཁ་ཤས་ཕྱིན་སོང་དེའི་ནང་ལ་ཨ་མི་རི་ཀའི་ནང་ལ་མི་སེར་ལག་འཁྱེར་ཞུ་ཕྱོགས་ཟེར་བ་འདིའི་གི་སྐོར་ལ་བརྙན་ཐུང་ཅིག་བཟོས་གནང་བཞག་དེ་མང་ཚོགས་ལ་ད་གོ་རྟོགས་སྤེལ་གནང་ཡ་རེད་འདུག་ལོ་འདིའི་ནང་ལ་ཨ་མི་རི་ཀའི་མི་སེར་ལག་འཁྱེར་ཞུ་ཡས་གི་ད Citizenship ཟེར་གི་རེད་བ་མི་སེར་ལག་འཁྱེར་ཞུ་ཡས་གི་དུས་ཚོད་དེ་དུས་རྒྱུན་དང་མ་འདྲ་བར་དུས་ཚོད་ཐུང་ཐུང་ཅིག་ནང་ལོགས་ལ་ཡ་ཞུས་ན་འགྲིག་གི་ཡོད་པ་ཅིག་དེ་གསུངས་འདུག་དེའི་སྐོར་ལ་ཡ་བཀའ་འདྲི་མ་ཞུས་པའི་གོང་ལ་ཐོག་མར་ང་ཚོའི་གསན་མཁན་རྣམ་པ་ཚོ་ལ་ཡ་སྤྱིར་བཏང་ཨ་མི་རི་ཀའི་མི་སེར་ཞུ་ཡས་ལ་ཆ་རྐྱེན་ག་རེ་ག་རེ་ད་རིམ་པ་འདྲ་བ་ཁ་ཤས་ཅིག་འདུག་བ་ལ་དཔེར་ན་ནང་མི་ཟླ་སྒྲིལ་ཡིན་ནའང་རེད་བཟའ་ཚང་ཟླ་སྒྲིལ་གི་ཐོག་ནས། བརྒྱུད་རིམ་གཅིག་འགྲོ་ཡས་དང་ཡང། འདི་མ་ཡིན་པའི་དཔིན་རྒྱག་གི་ཐོག་ནས་འགྲོ་ཡས་ད། སྤྱི་ཡོངས་ནས་ཞུ་ཡས་ད་དེ་འདྲས་དུས་ཚོད་ཁ་ཁ་ཁ་ཁ་འདུག་བ། ཆ་རྐྱེན། མ་འདྲ་མ་འདྲ་ག་རེ་ག་རེ་ཡོད་རེད་འདི་སྔོན་ལ་ངོ་སྤྲོད་གནང་རོགས་གནང་ཞུ་གི་ཡིན།
ཨ་ལས་ལགས་སོ་དང་པོ་དེ་རེད་ད། Green Card། ཡོད་ངེས་ཅིག་གིས་སོ་སོ་བཟའ་ཟླ་ཨ་རི་མི་སེར་ཅིག་ཡིན་པ་ཡིན་ན། ཨ་ནི། ལོ་གསུམ Green Card ཡོད་པའི་གི་དུས་ཚོད་བྱས་རོ་བ་ལོ་གསུམ་གྱི་སྔོན་ཉི་མ་དགུ་བཅུ་སྔོན་ལ་ཨ་ནི་ཡང་མི་སེར་ཞུ་ཡས་ཀྱི་ཐོབ་ཐང་དེ་ཡོད་རེད་བ། ཨ་ནི། ད Green Card དེ་ཐབས་ལམ་གཞན་པ་ནས་རག་བ་ཡོད་འདྲ་བོ་བྱས་ན། ཨ་ནི་ལོ་ལྔ་དགོས་པ་རེད་བ། སོ་སོ་བཟའ་ཟླ་ཨ་རི་མི་སེར་ཅིག་མིན་པ་འདྲ་བོ་ཅིག་ཡིན་ན། ཨ་ནི་ལོ་ལྔ་དེ་དགོས། ཨ་ལོ་ལྔ་དེ།

ཅིག་ཡང་གསལ་པོ་ཅིག་ལ་ང་ཚོ་གསན་མཁན་རྣམ་པ་ཚོར་ཅིག་འགྲེལ་བཤད་ཤིག་གནང་རོགས་གནང་ད། སྔོན་མ་ག་ཚོད་འགོར་གྱི་ཡོད་པ་ཡིན་ན་ད་འདི་ད། མགྱོགས་པོ། ལོ་འདིའི་ནང་ལོགས་ལ་དམིགས་བསལ་དེ་འདི་མགྱོགས་པོ་བྱེད་དགོས་ཡ་གི་ཡང། རྒྱུ་མཚན་འདྲ་བོ་ཅིག་ག་རེ་གསུང་གི་ཡོད་པ་ཡིན་ན། རེད་ད་ཏོག་དབྱིབས་ཀྱི་ནད་ཡམས་ཀྱི་དུས་ཚོད་སྐབས་སུ་ལ་ད། ཕོམ་ཤོག་ག་རེ་བརྒྱངས་པ་ཡིན་ནའང་ལ་ཆ་ཚང་བས་ཐོ་ར་ག་ལེ་བྱས་འགྲོ་བསྡད་ཡོད་རེད་ག་རེ་བྱས་ནས་ལབ་ན་ལས་ཀ་བྱེད་མཁན་ཉུང་བ་བྱས་རོ་ཁོ་རང་ཚོ་གཞུང་གི་ལས་ཁུངས་ལས་བྱེད་དེ་ཚོ་ཨ་ནི། ལས་ཁུངས་ལ་ལས་ཀ་མ་བྱེད་པ་བྱས་ནང་ལ་བཏང་ནས་བྱས་འདུག་སེ་དཔེ། དུས་ཚོད་ཧང་སངས་འགྱངས་བསྡད་ཡོད་རེད་རོ། ད་དེ་འདྲའི་དུས་ཚོད་ལ། སྤྱིར་བཏང་གི་ཧན་ད་ཨ་རི་གི་སྲིད་འཛིན་གསར་བ་གི་འོས་ཤོག་བླུག་པའི་དུས་ཚོད་ཀྱི་ལོ་བྱས་རོ། འོང་དེ་སྐབས་སུ་ལ་ནི། ཁོང་ཚོ་གི་ཨ་རི་མི་སེར་གི་འགྲོ་སྟངས་བྱུང་རོ། འོང་དེ་གང་མགྱོགས་མགྱོགས་བྱེད་དགོས་རེད། ག་རེ་བྱས་ནས་ལབ་ན། ཨ་རི་མི་སེར་མང་བ་ཅིག་ཡོང་བ་འདྲ་བྱས་ན། ཨ་ནི་ད་ལྟའི་གི་སྲིད་འཛིན་འདི་གོང་ནས་ལངས་ཡ་གི་འདི་ཐོབ་ཐང་ཅིག་ཡོད་པ་ཡིན་ན་ཡང། ཁོ་རང་ཚོ་ལ་ཡང། འོས་ཤོག་མང་བ་རག་ཡ་གི་རེ་བ་འདྲ་བྱས་དེ་འདྲས་ཅིག་ད་རྒྱག་གི་ཡོད་ཀྱི་རེད་བསམ་གྱི་འདུག་རོ། ཡིན་ནའང་ཨ་རི་གི། ཁ་སང། སྲིད་འཛིན་གསར་བ་གྱི་འོས་ཤོག་བླུག་པའི་བྱས་རོ་བ་འོང་དེ་གི་ལོ་དེ་འཁེལ་དུས་པ་སོ་རྟག་པར་ཞིག་མགྱོགས་པོ་འགྲོ་གི་འདུག་སྤྱིར་བཏང་གི། འོང་དེ་བྱས་ཙང་ད་ལོ་ད་འོས་ཤོག་བླུག་པའི་དུས་ཚོད་སླེབས་ཡོང་གི་རེད་བ་འོང་དེ་བྱས་ཙང་ངེད་ལ་ཨ་རིའི་མི་སེར་གང་མང་མང་ཞིག་ཁོ་རང་ཚོའི་ཡོང་ན་བྱས་ནས་རེ་བ་ཅིག་རྒྱག་གི་ཡོད་རེད་བསམ་གི་འདུག། ལགས་སོ་འདུག་སེ་འདུག་ག་ཨ་ནི་དུས་ཡུན་འདི། ཅིག་དཔེར་ན་སྔོན་མ་ག་ཚོད་འགོར་གི་ཡོད་མེད་དང་ད་ལྟ་ལོ་ད་ལོ་ལོ་དེ་ལ་ཞུ་ཡས་ཀྱི། སྐབས་ལ་དུས་ཚོད་དཔེ་དེ་ག་རང་ཐུང་བ་ཅིག་གསུང་གི་འདུག་པ་དུས་ཚོད་ཐུང་ཐུང་ཞིག་ན་དེ་ཡང་ལྟས་སི་མ་གསལ་ཁ་ཏོན་གནང་བ་ཡིན་ན།
རེད་རེད་ད། དུས་ཚོད་དེ་ཏོག་ཙམ་འཇམ་རེད་ཁ་ཤས་ཡང་ས་གནས་ཁག་ཁག་ལ་ཁ་ཤས་ཁྱད་པར་འགྲོ་གི་རེད་ར་བ། དཔེར་ན་ཆ་བཞག་ན་ང་ཚོ་དེ་མི་ནི་སོ་ཊ་ལ་ནམ་རྒྱུན་ནས་ལོ་གཅིག་ལྷག་ཙམ་འགྲོ་གི་འགོར་གི་འདུག་ར་བ Form ཤོག་བརྒྱངས་ཚར་བ་ནས་བྱས་ནས་ཁོང་ཚོ་གི་ཡིག་ཚད་དང་དེ་ཚོ་ལ་སྐད་བཏང་ཡ་དུས་ཚོད་དེ་ལོ་གཅིག་ལྷག་ཙམ་འགོར་གི་འདུག་དེ་ནས་ད་ད་ལྟ་དུས་ཚོད་ལ་ཟླ་བ་གསུམ་ཙམ་ནང་ལོགས་ལ་ཁོང་ཚོ་གི་སྐད་བཏང་གི་འདུག་ཨ་ནི། ཧང་སངས་མགྱོགས་པོ་འགྲོ་འདུག་ར། ཨ་ནི་ད་ཟླ་བ་ཟླ་བ་ལ་ཁོང་ཚོ་གི། མནའ་སྐྱེལ་གི་སྟབས་ཡིག་ཚད་ད་ཚང་མ་གལ་སྲིད་ལོན་ཡོད་ན། ཨ་ནི་མནའ་སྐྱེལ་དུས་ཚོད་བཞོ་ར་འོང་དུས་འཛུབ་པས་ཐེངས་མ་གཅིག་ལས་མང་བ་ཅིག་འདུག་ཨ་ནི་མི་སྟོང་ཕྲག་སྟོང་ཕྲག་ག་ཐུག་ར། མནའ་སྐྱེལ་གི་ལ་སྐྱེལ་སྟབས་འགྲོ་འདུག་བ་འོང་དུས་བཤད་ས་ཨ་ནི་ཁོང་ཚོ་གི་མི་མང་པོ་མང་པོ་ཁོང་ཚོ་གི། ད་མི་སེར་གི་ཡིག་ཚད་དང་རྒྱུགས་ལེན་དང་དེ་ཚོ་ཚང་མ་ཧང་སངས་མང་པོ་བྱས་མགྱོགས་པོ་བྱས་བྱས་ཨ་ནི་མནའ་སྐྱེལ་གི་སྐབས་སུ་ལ། མི་གང་མང་མང། ཡོང་ཐུབ་པ་ཅིག་ཁོ་རང་ཚོ་གིས་བྱེད་འདུག། ལྷའི་ལོ་ལོ་སོ། དུས་སུ་འདུས་ཀ་ནས་ལོ། དུས་ཡུན། དཔེར་ན་མི་ནི་སོ་ཊ་ཁྱེད་རང་བཞུགས་སའི་ཆ་བཞག་པ་ཡིན་ན་ལོ་གཅིག་འགོར་གི་ཡོད་པ་ཡིན་ན་ཟླ་བ་གསུམ་ཟེར་དུས་ཞེ་པོ་ཅིག་མ། དུས་ཡུན་དེ་ཐུང་རུ་ཕྱིན་པ་རེད། ད་དེ་ཨ་ནི། གཅིག། དམིགས་བསལ་ཞུ་སྟངས་འདྲ་བོ་ཅིག་བལྟ་མི། ད་དེ། དུས་ཚོད་ཐུང་ཐུང་ཞིག་ནང་ལོགས་གསུང་ཐུང་མར་དེ་ག་འདྲས་ག་འདྲས། གྱང།

མི་སེར་ལག་ཁྱེར་ལེན་དགོས་ཡོད་ན་འགྲོ་སྟངས་དེ་བཞིན་གྱི་རིགས་དེ་ཡང་དེ་ད་ལྟ་གསལ་ཁ་ཅིག་གཏོད་གནང་བ་ཡིན་ན། རེད་ག་ཅིག་སྔོན་ལ་ཞུས་པ་ནང་བཞིན་ད་ལྟ་སོ་སོ་བཟའ་ཟླ་ཨ་རིའི་མི་སེར་ཅིག་ཡིན་པ་ཡིན་ན་ནི་ལོ་གསུམ་ནང་ལོགས་ལ་རྒྱོང་གི་ཡོད་པ་འདྲ་བོ་བྱས་ན་ར་ཨ་ནི Form ཤོག་བཏང་དུས་སྐབས་སུ་ལ་ཨ་ནི་ཡང་དཔང་རྟགས་མང་ཞིག་བཏང་དགོས་རེད་ར་ཡིག་ཆ་མཉམ་དུ་ལ་མང་ཞིག་བཏང་ཨ་ནི་དྲ་རྒྱ། བྱེད་ཀྱི་ཡོད་ན་ཡང་དཔང་རྟགས་མང་ཞིག་ད་དྲ་རྒྱ་ནང་ལ་ཕར་བླུགས་དགོས་རེད་ར་ཚང་མ Scan བྱས་ནས་པར་ལོག་རྒྱབ Computer ནང་ལོགས་ལ་ཨ་ནི་ནང་ལོགས་ལ་དྲ་རྒྱ་ནང་ལ་ཕར་བླུགས་ནས་ཁོང་ཚོ་ལ་བཏང་ཡག་རེད་ར་བ་ཨ་ནི་ཤོག་བུ་ཐོག་ནས་སྦྲག་ཐོག་ཐོག་ནས་བཏང་རྒྱུ་ཡོད་ན་དཔང་རྟགས་འདི་ཚང་མ་པར་བཤུས་ཨ་ནི་མཉམ་དུ་ལ་ཡིག་ཆ་མཉམ་དུ་ལ་བཏང་བཞག་ཡག་རེད་ར་བ་ད་ལོ་ལྔ་གི་རྗེས་འདི་བྱེད་ཀྱི་ཡོད་ན། ཨ་ནེ་སོ་སོ་གི Green Card དེ་བྱས། སོ་སོ་གི་སོ་སོ་ས་གནས་ཀྱི ID དང་དེ་ཚོ་ཡོད་ར་བ། Tax བརྒྱངས་སྐོར་དེ་ཚོ་ཚང་མ་དེ་ཚོ་བཏང་ན་ཡག་པོ་ཡོད་རེད་མཉམ་དུ་ཕན་གྱི་རེད། ག་ཅི་ལབ་ན། ཨ་རིའི་མི་སེར་ཆགས་དུས་སྐབས་སུ་ལ་སོ་སོ་ཡང་མི་ཡག་པོ་ཅིག་ཡོད་པ་གི་ཡང་དཔང་རྟགས་དེ་སྟོན་དགོས་རེད་ར་སོ་སོ་ཁྲིམས་འགལ་གྱི་དེ་འདྲའི་ཁ་ཤས་ཅིག་ཡོད་པ་ཡིན་ན་ཁྲིམས་འགལ་གྱི་ཁ་ཤས་ད་སྐྱོན་ཡོད་མ་རེད་ར་ཡིན་ན་ཡང་གལ་སྲིད་སོ་སོ།

ཨ་རིའི་མི་སེར་ཞུ་ཡག་གི་དུས་ཚོད་ཐུང་རུ་ཡོད་པའི་གི་གོ་སྐབས་དེ་ལ་བྱས་ནས་གསུང་གི་ཡོད་རེད། སྤྱིར་བཏང་ནས་ཨ་མི་རི་ཀའི་མི་སེར་ཆགས་པ་ཡིན་ན་དང་ཡང Green Card ཡིན་པ་ཡིན་ན་ཡང་ཁྱད་པར་འདྲ་བོ་ཅིག་ག་རེ་ཡོད་རེད་དགོངས་ཀྱི་འདུག་ལགས། ད་རྩ་བའི་ཁེ་ཕན་ཡོད་དང་ཡོད་རེད་པ་ད་ཁེ་ཕན་ཆེ་ཤོས་འདྲ་བོ་ཅིག་ཟེར་བ་ཡིན་ན། རེད་ད་ཁེ་ཕན་ཆེ་ཤོས་དེ་རེད་པ། ཨ་རིའི་མི་སེར་ཆགས་ཚར་ན་ད་ཨ་རི་ནས་ཕུད་ཐུབ་ཀྱི་མ་རེད་ར་བ། ད་སོ་སོ་མི་སེར་ར། དེ་རྫུན་མ་བྱས་ནས་བྱས་ཡོད་ན་ཡང་ཁ་ཤས་ཀྱིས་ཧ་འདྲ Denaturalization ལབ་ཡོད་རེད། འོན་ཏེ་ཨ་རིའི་མི་སེར་དེ་འཕྲོག་ཡ་ཕྱིན་ཡོད་རེད། ཡིན་ནའི་ཁར་ས་ཨ་རིའི་མི་སེར་ཆགས་ཚར་ན་ནི་སོ་སོ་ལ་དེ། ཨ་རིའི་གཞུང་གིས་ཨ་རི་ནས་ཕུད་ཡ་གི་དེ་ཐོབ་ཐང་དེ་ཡོད་མ་རེད། ད་དཔེར་ན་ཆ་བཞག་ན Green Card ཡོད་བ་རེད་བ་བྱས་ན་ཡང་ཁྲིམས་འགལ་ལས་ཀ་རེད་བ་བྱས་ན་བྱུང་བ་རེད་བ་བྱས་ན་རེད་བ། ཨ་རི་ནི།

ལགས་སོ། ད་ལྟ་ངེད་ཀྱིས་བརྙན་ཐུང་འདི་ལ་འདི་ཞུས་ཡོད་ར་མི་ནི་སོ་ཏ་ལ་ཡང་མི་དེ་འདྲའི་ཁ་ས་ཡིག་ཆ་ཁོ་རང་ཚོ་གིས་གྲ་སྒྲིག་བྱེད་ཚགས་ཀྱོག་ཅིག་བྱེད་ཨ་ནི་མིག་ཅིག་བལྟ་གོ་ཡོད་ན་ངེད་ཀྱིས་བལྟ་རོགས་བྱེད་གོ་ལ་ཡོད་ར་ཡང་ད་ས་གནས་གཞན་པ་ནས་ཡོད་བ་འདུག་བྱེད་ན་ང་ལ་ཨིམེལ་ཐོག་ནས་ངེད་ཀྱི་ཨིམེལ་དེ་ངེད་བརྙན་ཐུང་ནང་ལ་བྲིས་ཡོད་ཨ་ནི་མིག་ཅིག་བལྟ་རོགས་བྱེད་གོ་ཡོད་ན་ཁ་ས་ང་ལ་གཏང་ན་འགྲིག་གི་འདུག་ར་ཁྱད་པར་མི་འདུག་ར་བོད་པ་གང་མང་མང་ལ་ཕན་ཐུབ་པ་བྱེད་ཡོད་ན

ཕྱི་ལོགས་ལ་མང་བསྡད་ཡོད་ན་ཡང། ཨ་རིའི་མི་སེར་གྱི་ཆགས་ཡག་གི་དེ་ཡོང་གི་མ་རེད་རོ། འོན་ཏེ་བྱས་ན་དེ་ཚོ་ཡར་ཚང་མ་ཡག་པོ་བྱེད་ནི་མིག་ཅིག་བལྟ་གོ་རེད། གལ་ཆེན་པོ་འདུག། ཁ་ཤས་ཡང་རྙོག་དྲ་ཁ་ཤས་འགྲོ་ཡོད་བ་འདུག་བྱེད་ན། ཨ་ནི། ངའི་ལས་ཁུངས་ལ་འབྲེལ་བ་བྱེད་ན་འགྲིག་གི་འདུག་ང་ཚོ Appointment ཅིག་བཟོས། ཁ་ས་ཆ་རྐྱེན་ཚང་མ་ཚང་འདུག་མི་འདུག་བྱེད་ནི་ཡོད་ར་ཡང་མིན་ན་ཁ་ཤས་ལ་ཡང་ཏིས་ཅིག་སྒུག་ན་ངེ་ཅི་མེད་ཅི་ཚད་ལ་ཡོད་མ་རེད་ཟེར་ནི་ར་དེ་ཚོའི། Gurus བྱེད་ནི་ཨ་ནི་ཡང་རྗེས་མ། ད་ས་སོ་སོའི་གི། སྔོན་མ་གི་དེ་ཚོ Record དེ་ཚོ་ཚང་མ་གཙང་མ་བྱེད་ནི་ཆགས། ཨ་ནི་གོང་ནས་ཀྱང་ཨའི་ཏཱ་ཏི་ཏི་ཁྱད་པར་གྲོགས་ར་ཨའོ་དེ་ཡིན།
ལོ་ལོ་སོ། ཨ་མི་རི་ཀའི། གིས་མི་ནི་སོ་ཏྲའི་ནང་ལ་བཞུགས་པའི་ཁྲིམས་རྩོད་པ་ངའོ་གྲོགས་ལ། ང་ཚོའི་དེ་བཅར་འདྲི་ཞུ་ཡའི་གོ་སྐབས་ནམ་སླར་ཡང་མཐོ་ཆས་ན་བཞུགས་ཀྱི་ཡིན། ཨོ་སི་ཐི་ལི་ན་རི་ཛི་ལ།
ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་སྙན་སྒྲོན་ཞུ་རྒྱུར། ཧི་མ་ལ་ཡའི་མི་རིགས་དང་རིག་གཞུང་ཞེས་པའི་ལེ་ཚན་ནང། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཉེ་དུས་འབྲུག་ཡུལ་ནང་རྒྱལ་ཡོངས་འོས་བསྡུ་ཆེན་མོའི་སྐབས་རྒྱལ་ཁ་ཐོབ་པའི་སྲིད་བློན་གསར་པ་ཚེ་རིང་སྟོབས་རྒྱས་ལགས་ལ་འཚམས་འདྲིའི་གསུང་འཕྲིན་སྩལ་གནང་མཛད་པ་སོགས་དང་འབྲེལ་ནས་འབྲུག་ཡུལ་གྱི་རྒྱལ་ཡོངས་འོས་བསྡུ་ཆེན་མོའི་སྐོར་སེངྒེ་རི་བསོད་ནམས་ལྷ་མོ་ལགས་ཀྱིས་གནས་ཚུལ་ཕྱོགས་བསྒྲིགས་ཞུས་པ་ཞིག་གསན་གནང་གི་རེད།
གསན་མཁན་རྣམ་པ་ལྷན་རྒྱས་ལ་སྐུ་ཡོད་ལྷག་དཀར་བཟང་བའི་འཚམས་འདྲི་ཞུས་པ་དང་སྦྲགས་ད་ལྟ་གོང་དུ་ངོ་སྤྲོད་གནང་བའི་ལེ་ཚན་འདི་སྙན་སྒྲོན་ཞུ་གི་ཡིན། ཐོག་མར་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་འབྲུག་ཡུལ་གྱི་སྲིད་བློན་གསར་པར་འཚམས་འདྲིའི་གསུང་འཕྲིན་ཞིག་བསྩལ་གནང་མཛད་པ་འདིའི་སྐོར་སྙན་སྒྲོན་ཞུ་རྒྱུར། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཉིན་ཤས་སྔོན་འབྲུག་ཡུལ་གྱི་སྲིད་བློན་ལ་འོས་འདེམས་རྒྱལ་ཁ་ཐོབ་པ་ཚེ་རིང་སྟོབས་རྒྱས་མཆོག་ལ་འཚམས་འདྲི་མཛད་པ་མ་ཟད་ཁོང་གིས་སྲིད་བློན་གྱི་ཐུགས་འགན་བཞེས་པའི་དུས་ཡུན་རིང་འབྲུག་རྒྱལ་ཁབ་དང་འབྲུག་ཡུལ་མི་མང་རྣམས་ཀྱི་བདེ་དོན་བསྒྲུབ་རྒྱུའི་འབད་བརྩོན་གནང་བ་ཁག་ལམ་ལྷོང་ཡོང་བའི་ཐུགས་སྨོན་མཛད་པའི་གསུང་འཕྲིན་ཞིག་བསྩལ་གནང་མཛད་འདུག།

བདག་གཅེས་སྲུང་སྐྱོབ་གནང་བ་དང་དུས་མཚུངས་དེང་དུས་དང་མཐུན་པའི་ཡར་རྒྱས་འགྲོ་བཞིན་ཡོད་སྟབས་ཚེ་རིང་སྟོབས་རྒྱལ་མཆོག་གིས་སྲིད་བློན་གནང་བའི་དུས་ཡུན་རིང་མུ་མཐུད་ནས་ཡར་རྒྱས་གོང་འཕེལ་ཡོང་བའི་ཐུགས་ཡིད་བརྟན་པོ་ཡོད་ཅེས་དང་བོད་དང་འབྲུག་ཡུལ་གཉིས་བར་ཐུན་མོང་མ་ཡིན་པའི་ཁྱད་ཆོས་ལྡན་པའི་སངས་རྒྱས་པའི་ཆོས་ཤིག་ཐུན་མོང་དུ་སྤྱོད་བཞིན་ཡོད་པ་དང། ཆོས་འདི་ནི་དད་པ་ཁོ་ནར་གཞི་བཞག་པ་ཙམ་ཞིག་མ་ཡིན་པར་འགྲོ་བ་མིའི་རིགས་སྤྱི་ཡོངས་ལ

འབྲུག་ཡུལ་གྱི་རྒྱལ་ཡོངས་འོས་བསྡུའི་ནང་ལམ་ལྷོངས་ལྡན་པའི་རྒྱལ་ཁ་ཐོབ་པར་འཚམས་འདྲི་གནང་བ་དང་སྦྲགས་ཨ་མི་རི་ཀའི་ངོས་ནས་འབྲུག་ཡུལ་གྱི་གཞུང་འཛིན་གསར་པའི་ལྷན་དུ་མཛའ་གྲོགས་ཀྱི་འབྲེལ་ལམ་གནས་རྒྱུ་དང་ཡུལ་གྲུ་གཉིས་ཀྱི་མི་དམངས་ཕན་ཚུན་དབར་འབྲེལ་བ་དམ་ཟབ་གནང་འདོད་ཡོད་སྐོར་ཡང་གསུངས་འདུག། ཡང་རྒྱ་གར་གྱི་སྲིད་བློན Narendra Modi མཆོག་གིས་འབྲུག་ཡུལ་གྱི་ཚེ་རིང་སྟོབས་རྒྱལ་མཆོག་དང་ཁོང་གིས་དབུ་ཁྲིད་པའི་འབྲུག་མི་སེར་མང་གཙོ་ཚོགས་པར་རྒྱལ་ཡོངས་འོས་བསྡུ་གནང་བའི་རྗེས་སུ་ཡུལ་དེའི་གྲོས་ཚོགས་ནང་གྲངས་མང་རྒྱལ་ཁ་ཐོབ་པ་གསལ་པོ་བྱུང་བར་འཚམས་འདྲི་གནང་བ་མ་ཟད་ཡུལ་གྲུ་གཉིས་བར་ཐུན་མོང་མ་ཡིན་པའི་མཛའ་འབྲེལ་དང་མཉམ་འབྲེལ་ཁག་ཤུགས་ཆེ་རུ་གཏོང་ཕྱིར་ཡང་བསྐྱར་ཕྱག་ལས་མཉམ་དུ་གནང་རྒྱུར་ངང་སྒུག་ཞུ་བཞིན་ཡོད་སྐོར་སྤྱི་ཚོགས་དྲ་ལམ X བརྒྱུད་ནས་འཚམས་འདྲི་གནང་འདུག། འབྲུག་ཡུལ་དེ་བཞིན་རྒྱལ་པོས་གཞུང་འཛིན་གནང་བའི་ལམ་སྲོལ་ཞིག་ཡོད་རུང། འབྲུག་རྒྱལ་བཞི་པ། འཇིགས་མེད་སེང་གེ་དབང་ཕྱུག་མཆོག་གིས་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གྲངས་ནང་ནས་བཟུང་ཡུལ་དེ་བཞིན་མང་གཙོའི་ལམ་ལུགས་ཕྱོགས་སུ་བསྐྱོད་རྒྱུའི་བཅོས་བསྒྱུར་གནང་འདུག་པས། ལམ་ལུགས་དེ་ནི་དབྱིན་ཡུལ་དང་མཚུངས་པར་འབྲུག་རྒྱལ་མཆོག་ལ་སྐུ་དབང་ཆེན་པོ་ཡོད་རུང། གཞུང་འཛིན་དབང་ཆ་ཁག་འོས་འདེམས་བྱུང་བའི་སྲིད་བློན་ནམ་འབྲུག་ཡུལ་མི་མང་གི་བློན་ཆེན་ཞེས་ཞུ་བར་ཡོད་འདུག། ཕྱི་ལོ་ཉིས་སྟོང་བརྒྱད་ལོར་འབྲུག་ཡུལ་ནང་རྒྱལ་ཡོངས་འོས་བསྡུ་ཐེངས་དང་པོ་དེ་གནང་སྟེ། ལོ་དེ་གའི་སྤྱི་ཟླ་བཞི་པའི་ཚེས་དགུ་ཉིན་དྲག་ཤོས་འཇིགས་མེད་འཕྲིན་ལས་མཆོག་ཡུལ་དེའི་སྲིད་བློན་དང་པོར་འོས་འདེམས་རྒྱལ་ཁ་ཐོབ་འདུག། ཡང་འབྲུག་རྒྱལ་འཇིགས་མེད་སེང་གེ་དབང་ཕྱུག་མཆོག་གིས་ཕྱི་ལོ་ཉིས་སྟོང་དྲུག་ལོར་རྒྱལ་སྲིད་སྐྱོང་བའི་རང་གི་སྐུ་དབང་ཡོངས་རྫོགས་རྒྱལ་སྲས་འཇིགས་མེད་གེ་སར་རྣམ་རྒྱལ་དབང་ཕྱུག་མཆོག་ལ་ཕུལ་ནས། ཁོང་སྲིད་ཁྲིར་མངའ་གསོལ་ཞུས་འདུག་དེའི་རྗེས་སུ་ཚེ་རིང་སྟོབས་རྒྱལ་མཆོག་དང་བློ་བདེ་ཚེ་རིང་མཆོག་བཅས་ཀྱིས་སྲིད་བློན་གྱི་ཐུགས་འགན་རིམ་བཞིན་བཞེས་འདུག། འབྲུག་ཡུལ་གྱི་རྩ་ཁྲིམས་ཀྱི་དོན་ཚན་བཅུ་པའི་ནང་གསེས་དོན་ཚན་ཉི་ཤུ་རྩ་བཞི་པ་གཞིར་བཟུང་ལས་ཐོག་སྲིད་བློན། བློ་བདེ་ཚེ་རིང་མཆོག་གིས་དབུ་ཁྲིད་པའི་འབྲུག་གི་རྒྱལ་ཡོངས་ཚོགས་འདུ་ཞེས་ཞུ་བའི་འབྲུག་ཡུལ་གྱི་གྲོས་ཚོགས་དེའི་ལོ་ལྔའི་དུས་ཡུན་གཙང་ནས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་བཅུ་པའི་ཚེས་སུམ་ཅུ་ཉིན་འབྲུག་རྒྱལ་མཆོག་གིས་གྲོས་ཚོགས་རྩ་གྲོལ་བཏང་གནང་འདུག་འབྲུག་གི་སྲིད་བློན་བློ་བདེ་ཚེ་རིང་མཆོག་གིས་དབུ་ཁྲིད་པའི་གྲོས་ཚོགས་དེ་ཕྱི་ལོ་ཉིས་སྟོང་བཅོ་བརྒྱད་ལོའི་སྤྱི་ཟླ་བཅུ་པའི་ཚེས་བདུན་ནས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་བཅུ་པའི་ཚེས་སུམ་ཅུ་བར་འབྲུག་ཡུལ་གྱི་གཞུང་འཛིན་གནང་རྒྱུའི་ཐུགས་འགན་བཞེས་གནང་འདུག། དེ་ནས་འབྲུག་ཡུལ་ནང་གི་སྲིད་དོན་ཚོགས་པ་ཁག་གིས་འོས་བསྡུའི་ལས་འགུལ་སྤེལ་བ་མ་ཟད་ཟླ་བ་གཉིས་ཙམ་གྱི་གོང་ལ་འབྲུག་ཡུལ་གྱི་བརྙན་འཕྲིན་ལས་ཁང Bhutan Broadcasting Services། ཞེས་པའི་བརྙན་འཕྲིན་ལས་ཁང་གིས་ཡུལ་དེའི་སྲིད་དོན་ཚོགས་པ་ཆེ་ཁག་ལྔ་ཡི་སྲིད་བློན་འོས་མི་རྣམས་ཀྱིས་རང་རང་སོ་སོའི་སྲིད་དོན་ཚོགས་པའི་ལྟ་བ་དང་བཞེངས་ཕྱོགས་སོགས་ཀྱི་སྐོར་བགྲོ་གླེང་ཞིག་གོ་སྒྲིག་ཞུས་འདུག་སྲིད་དོན་ཚོགས་པ་ཆེ་ཁག་ལྔ་པོ་དེ་དག་ནི་འབྲུག་ཕུན་སུམ་ཚོགས་པ་དང་འབྲུག་རྟེན་འབྲེལ་ཚོགས་པ། མི་སེར་དམངས་གཙོ་ཚོགས་པ་དང་འབྲུག་མཉམ་རུབ་ཚོགས་པ་འབྲུག་མཐུན་སྒྲིལ་ཚོགས་པ་བཅས་རེད་འདུག་ཐོག་མར་འབྲུག་ཕུན་སུམ་ཚོགས་པའི་སྲིད་བློན་འོས་མི་རྡོ་རྗེ་དབང་འདུས་ལགས་ཀྱིས་གསུངས་དོན། འབྲུག་ཕུན་སུམ་ཚོགས་པ་ཟེར་མི་འདི་མི་སེར་གྱི་གཞི་ཚུགས་འབད་འོས་ཀྱི་ཚོགས་པ་ཅིག་ཨིནམ་ལས་ཏན་ཏིག་གི་འབད་དེ་མི་སེར་གྱི་ལས་ཞུ་འབད་ར་མཁན་ཟེར་ཞུ་ནི་ལགས་འབྲུག་ཕུན་སུམ་ཚོགས་པ་ཟེར་མི་འདི་མདོར་བསྡུས་ཀྱིས་དགྲའི་གསོལ་བས་ཞུ་བ་སྒྲོགས་ཀྱིས་སྤེལ་བར་བྱིན་ལ། འདྲ་མཉམ། དྲང་བདེན་གྱི་ཐོག་ལས་རྒྱལ་ཡོངས་དགའ་སྐྱིད་དཔལ་འཛོམས་ལུ་ཟེར་མི་གི་ཚོགས་པ་ཡིན་ཞུ་ནི་ལགས། ཡང་འབྲུག་རྟེན་འབྲེལ་ཚོགས་པའི་སྲིད་བློན་འོས་མི་པད་མ་ཚེ་དབང་ལགས་ཀྱིས་གསུངས་དོན།
ད་ང་བཅས། བུ་ཊན་རྟེན་འབྲེལ་པར་ཏྲི་གི་ལྟ་བ་འདི་ཞིག་ཚར་འདི། ཁྱེད་ཀྱི་བསམ་བྱེད་བྱས་ར་རེད་དེ་ཟིན། ད་འདི་ཞག་དབུ་མེད་འདི་ལ་ད་རེས་ནངས་པ་ང་བཅས་མི་སེར་ཚུ་ལུ་ཞབས་ཏོག་ཞུ་ནི་གི་དོན་ལུ Services ཡིག་ཚ་གཅིག་ན་འགྱུར་བ་གཅིག་འགའ་ཆིག་ལབ་མེད་ལ་ང་གིས་མི་བཤད་ཕ་བོ་མ་ཡིག་ཚ་ན་འགྱོ་སྲིད་ལབ་མེད་ལ། ཡང་འབྲུག་མི་སེར་དམངས་གཙོ་ཚོགས་པའི་སྲིད་བློན་འོས་མི་ཚེ་རིང་སྟོབས་རྒྱས་ལགས་ཀྱིས་གསུངས་དོན། ད་ང་བཅས་མི་སེར་དམངས་གཙོ་ཚོགས་པ་གི་ལྟ་བ་དེ་སྔར་ལས་ཕྲ་བའི་འབྲུག་རྒྱལ་དམངས་གཙོ་ཚོགས་པའི་དམ་བཅའ་ཟེར་བའི་ཨིམ་མདའ་ལུ་ང་བཅས་ཉིས་སྟོང་བཅུ་ཉིས་སྟོང་བརྒྱད་གི་ལྟ་བ། ད་ཁ་གི་ལབ་སོགས་ཀི་ཐུབ་སེམས་མི་དེ་མ་བྱེད་ཟེར་ཞུ་ཡིན་དེ་ང་བཅས་ཀྱི་ཞི་ས་པའི་སེམས་ཁ་ནང་དུ་བཏང་འདི་ཡོད་དེ་བཟུམ་པའི།
དེ་བཞིན་དུ་འབྲུག་མཉམ་རུབ་ཚོགས་པའི་སྲིད་བློན་འོས་མི་བློ་གྲོས་ཚེ་རིང་ལགས་ཀྱིས་གསུངས་དོན། ང་རང་ལོ་ལྔ། གཞུང་སྐྱོང་ནི་གི་མི་སེར་གྱི་གོ་སྐབས་གནང་བའི་སྐབས་ལུ་དེ་བློན་ཆེན་ཡིན་ས་ལམ་ར་མ་ཤི་བ་དགུ་བཅུ་བཅུ་གཉིས་ཚེ་ང་རང་ལོ་གཅིག་ལོ་གཅིག་དེ་བས་ཤུ་ཡིན། གཞུང་ཕྱོགས་མདོ་ལས་ག་དེ་བས་ཅུང་གོ་དཀའ་ཟེར་གྱི་མནོ་བསམ་འདྲ་བོ་མ་གྲོགས་དང་ཤེས་མི་སུ་ལུ་བྲིས་རྟགས་བས་བོ་ད་རྒྱལ་ཁབ་ནག་གི་གོམས་སྲོལ་རྣམས་ཅན་གཅིག་གི་ག་དེ་བས་སུ་ཡིན་ཟེར་བ་བཞིན་དཔེ་ལྟ་སུ་བཞག་བཞག་སྟོང་བཞག་བཞག་ང་ལྟ་མི་གོ་བས་ཟེར།

ཀུན་དགའ་ཚེ་རིང་ལགས་ཀྱིས་གསུངས་དོན། ད་ང་བཅས་འབྲུག་མཐུན་སྒྲིལ་ཚོགས་པ་ཟེར་མི་དེ་དེ་འབྲུག་མཐུན་སྒྲིལ་མི་སེར་མཐུན་སྒྲིལ་ཟེར་དེ་གཙོ་བོ་ར་ང་ཅི་དེ་ངོ་ད་དེ་ཁྲི་དུ་ཉིན་བེད་བེད་བེད་དེ་ང་ཅི་ཡི་ལྟ་བ་ཟེར་རུ་གཞི་རྩ་ཟེར་རུ་གཙོ་བོ་ར་མི་སྲིད་མཐུན་སྒྲིལ་དེ་གུ་དེ་ཁུང་སྐད་ཡིན་སྲིད་ཤུ་ནི་མི་ད་མི་སྲིད་མཐུན་སྒྲིལ་བཅབ་དེ་གི་བེད་བཞིན་ན་ད་མཐུན་སྒྲིལ་དེ་ཡོད་ཅི་ཧ་ལམ་ཅི་འཇུག་འདུག་ད་ཡི་ལ་ད་འང་ནི་མི་སྲིད་མཐུན་སྒྲིལ་བཅབ་བེད་གི་ཤུ་མ་ལུ་ད་ད་རི་ང་ཅི་ར་གི་མི་སྲིད་གི་རི་དེ་དེ་སུ་ག་དེ་གུ་ན་ལུ་ཕི་ནུ་མ་སུ་གུ་བྲོས་ཆུ་བེད་བ་ཅིན་དེ་གཙོ་བོ་ར་ང་ཅི་གི་དེ་ད Sunomics ཟེར་མི་དེ་ཕུད་དོ་ཟེར་ཞུ་ནི། དེ་ནས་ཟླ་བ་གཅིག་གི་གོང་ལ་འབྲུག་ཡུལ་ནང་རྒྱལ་ཡོངས་སྔོན་འགྲོའི་འོས་བསྡུ་གནང་སྐབས་འབྲུག་ཡུལ་གྱི་མི་འབོར། འབུམ་བརྒྱད་ཙམ་ཡོད་པའི་ཁོངས་ནས་མི་མང་འབུམ་ལྔ་ལྷག་གིས། འོས་བསྡུའི་ནང་ཆ་ཤས་ལེན་གནང་འདུག་སྔོན་འགྲོའི་འོས་བསྡུའི་ནང་ནས་འོས་ཤོག་བརྒྱ་ཆ་མང་ཤོས་ཐོབ་པ། འབྲུག་མི་སེར་དམངས་གཙོ་ཚོགས་པ་དང་ཨང་གཉིས་པ་འབྲུག་རྟེན་འབྲེལ་ཚོགས་པར་ཐོབ་འདུག། འདི་ལོའི་སྤྱི་ཟླ་དང་པོའི་ཚེས་དགུ་ཉིན་འབྲུག་ཡུལ་རྒྱལ་ཡོངས་དངོས་གཞིའི་འོས་བསྡུ་གནང་སྐབས་སྲིད་དོན་ཚོགས་པ་དང་འོས་མི་རྣམས་ཀྱིས་ཡུལ་སྡེའི་དཔལ་འབྱོར་ཡར་རྒྱས་གཏོང་རྒྱུ་དང་གཞོན་སྐྱེས་ལས་མེད་རྣམས་ཀྱི་དཀའ་ངལ་སེལ་ཐབས་གནང་རྒྱུ་སོགས་ཀྱི་བཞེངས་ཕྱོགས་འཛིན་པ་ལྟར་ཡོང་བའི་འོས་བསྡུའི་ནང་མཉམ་ཞུགས་གནང་མཁན་རྣམས་ཀྱིས་ཐུགས་རེ་གནང་འདུག་པས། འབྲུག་ཡུལ་ནང་དངོས་གཞིའི་འོས་བསྡུའི་སྐབས་སུ་ཧྥ་རན་སིའི་གསར་ལས་ཁང་གིས་འོས་འཕེན་པ་འགའ་ཤས་ལ་གནས་འདྲི་ཞུ་སྐབས། བསོད་ནམས་ཆོས་འཕེལ་ལགས་ཀྱིས་ཁོང་སྒེར་གྱི་ཚོང་ལས་ཐོག་ནས་གཞུང་གི་མཉམ་དུ་ལས་ཀ་བྱེད་མཁན་ཞིག་ཡིན་སྟབས་གཞུང་ཡག་པོ་ཞིག་སླེབས་པ་ཡིན་ན

ཞབས་སྟེགས་གྲངས་སུམ་ཅུ་ཐོབ་པ་དང་འབྲུག་རྟེན་འབྲེལ་ཚོགས་པར་ཞབས་སྟེགས་གྲངས་བཅུ་བདུན་ཐོབ་སྐོར་རེས་གཟའ་ལྷག་པ་སྟེ་ཕྱི་ཟླ་དང་པོའི་ཚེས་བཅུ་ཉིན་གསལ་བསྒྲགས་གནང་སྟབས་འབྲུག་མི་སེར་མང་གཙོ་ཚོགས་པའི་དབུ་ཁྲིད་ཚེ་རིང་སྟོབས་རྒྱལ་མཆོག་ལ་ཡོང་འགྱུར་གྱི་ལོ་ལྔའི་རིང་འབྲུག་ཡུལ་གྱི་སྲིད་བློན་ལ་འོས་འདེམས་རྒྱལ་ཁ་ཐོབ་པ་དང་ཡང་པདྨ་ཚེ་དབང་ལགས་ཀྱིས་དབུ་ཁྲིད་པའི། འབྲུག་རྟེན་འབྲེལ་ཚོགས་པ་དེ་བཞིན་ཕྱོགས་འགལ་སྲིད་དོན་ཚོགས་པའི་ཐུགས་འགན་བཞེས་རྒྱུ་ཡིན་འདུག། ཚེ་རིང་སྟོབས་རྒྱལ་མཆོག་གིས་ཕྱི་ལོ་ཉིས་སྟོང་བཅུ་གསུམ་ནས་ཕྱི་ལོ་ཉིས་སྟོང་བཅོ་བརྒྱད་བར་འབྲུག་ཡུལ་གྱི་སྲིད་བློན་གྱི་ཐུགས་འགན་བཞེས་ཡོད་སྟབས་ད་རེས་ཁོང་ཡང་བསྐྱར་སྲིད་བློན་གནང་རྒྱུའི་གོ་སྐབས་ཐེངས་གཉིས་པ་དེ་ཐོབ་འདུག་ཡང་ད་ལོའི་འབྲུག་ཡུལ་རྒྱལ་ཡོངས་ཀྱི་འོས་བསྡུ་གནང་བ་ནས་བུད་མེད་གཉིས་ལ་མ་གཏོགས་གྲོས་ཚོགས་འཐུས་མིར་རྒྱལ་ཁ་མ་ཐོབ་པ་འདི་ནི་འབྲུག་ཡུལ་གྱི་གྲོས་ཚོགས་སམ་འབྲུག་ཡུལ་མི་མང་གི་ཚོགས་འདུ་ཞེས་འབོད་པའི་ནང་བུད་མེད་ཀྱི་གྲངས་ཚད་ཉུང་ཤོས་དེ་ཆགས་ཀྱི་འདུག། ཡང་འབྲུག་ཡུལ་གྱི་འོས་བསྡུའི་སྒྲིག་གཞི་གཞིར་བཟུང་འོས་བསྡུའི་ནང་གྲྭ་བཙུན་སོགས་ཀྱིས་ཆ་ཤས་བཞེས་ཆོག་གི་མེད་པ་དང་དེའི་རྒྱུ་མཚན་ནི་ཆོས་དང་ཆབ་སྲིད་གཉིས་ཐ་དད་བཟོ་ཆེད་ཡིན་པ། འབྲུག་གི་བློ་ལྡན་ཐེབས་རྩ་ཁང་གི་ཡར་རྒྱས་ལས་འཆར་གྱི་འགན་འཛིན

ཨ་མི་རི་ཀའི་རྒྱལ་ས་ཝཱ་ཤིན་ཐོན་ནས་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་རྒྱང་སྲིང་ཞུས་ཟིན་པ་ཡིན་ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང་གསར་འགྱུར་དང་ལེ་ཚན་ཁག་སྙན་སྒྲོན་ཞུ་མཁན་མཁའ་འགྲོ་གཡང་འཛོམས་ལགས་དང་གཡུ་སྒྲོན་གཉིས་ཡིན་རྣམ་པ་ཚོས་ང་ཚོའི་ལས་རིམ་ཁག་གསན་པར་ཐུགས་རྗེ་ཆེ།